ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་རེས་གཟའ་ལྷག་པའི་སྔ་དྲོའི་ལས་རིམ་འདི་མགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་མོ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཡུ་རོབ་ནང་གི་ཨོ་སྟེ་རེ་ཡའི་རྒྱལ་ས་ཝེ་ན་ཡི་གྲོང་ཁྱེར་ལྷན་ཁང་གྲོས་ཚོགས་ནང་རྒྱ་ནག་གཞུང་གིས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བ་དང་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭར་བཅུག་པའི་བྱ་སྤྱོད་ལ་སྐྱོན་བརྗོད་གྲོས་ཆོད་གཏན་འབེབས་གནང་བར་གྲོང་ཁྱེར་ཝེ་ན་གྱི V-TAG ཞེས་འབོད་པའི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ཚོགས་པས་དགའ་བསུའི་གསལ་བསྒྲགས་སྤེལ་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གོ་སྒྲིག་འོག་རྒྱལ་ས Prague ནང་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་རང་བཞིན་ལྡན་པའི་ཆོས་དད་རང་དབང་དང། ཞི་བདེ་དར་རྒྱས་ཡོང་ཐབས་ལ་དམིགས་པའི་བཞུགས་མོལ་ཚོགས་འདུའི་ཐོག་རུ་སོག་བོད་ཀྱི་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོའི་མཛད་པ་དང་བོད་ཀྱི་ནང་ཆོས་དེ་དག་བོད་པ་ཙམ་མ་ཟད་ལྷོ་ཤར་ཨེ་ཤི་ཡའི་ཁུལ་དུ་ཤིན་ཏུ་གལ་འགངས་ཆེན་པོ་ཡིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་བྷི་ཧར་མངའ་སྡེའི་གྲོས་ཚོགས་ནང་གདན་ཞུ་གནང་རྒྱུའི་དགོངས་འཆར་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་ཤི་རི་ཨ་ཝད་བྷི་ཧ་རི་ཆའོ་དྷ་རི་མཆོག་གིས་འདོན་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བོད་མི་མང་སྤྱི་འཐུས་བཅུ་དྲུག་ནས་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་ཚོགས་དུས་བདུན་པར་ཉིན་གྲངས་འཕར་མ་འགའ་དང་བཅས་སྟབས་གཅིག་དུས་གཅིག་ལ་ཚོགས་ཐབས་ཤིག་ཡོང་ཐབས་སྤྱི་འཐུས་ཚོགས་གཙོར་སྙན་ཞུ་ཕུལ་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བོད་ཀྱི་རྫ་ཆུ་རྒྱུག་ཡུལ་གྱི་ཁྱིམ་མཚེས་རྒྱལ་ཁབ་ནང་རྫ་ཆུའི་སྐོར་བགྲོ་གླེང་ཤུགས་ཆེ་བྱེད་བཞིན་པའི་སྐབས་དེར་བོད་མིའི་ལངས་ཕྱོགས་གསལ་སྟོན་ཆེད་དུ་བོད་ཀྱི་ཁོར་ཡུག་ཚོགས་ཆེན་བཞི་པ་དེ་བཞིན་ཚོགས་ཡོད་པའི་སྐོར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་བདེ་ཆེན་དཔལ་མོ་ལགས་ཀྱིས་གསུངས་པའི་གནས་ཚུལ་སྙན་སྒྲོན་ཞུ་རྒྱུ་དང། ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་རེས་གཟའ་ལྷག་པའི་ཉིན་བོད་དོན་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་ཞེས་པ་དེ་འོས་བསྡུའི་ལམ་ནས་གཏན་འབེབས་གནང་གི་ཡོད་སྟབས། ཁྲིམས་འཆར་དེའི་ནང་དོན་དང་གལ་གནད་དེ་བཞིན་གཏན་འབེབས་གནང་ཐུབ་པའི་རེ་བ་ཡོད་མེད་སོགས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་དམིགས་བསལ་ཆེད་སྒྲིག་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་ཀར་ན་ཊཀ་མངའ་སྡེའི་ནང་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་བཅོ་ལྔ་དེ་བཞིན་འཚོགས་བཞིན་ཡོད་སྟབས་ཚན་རིག་གི་ཚིག་བོད་སྐད་ནང་ཕབ་བསྒྱུར་ཞུ་ཕྱོགས་དང་གཏན་འབེབས་གནང་ཕྱོགས་དེ་བཞིན་གལ་གནད་སོགས་ཀྱི་ཐད་ལ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་སུ་བཀའ་འདྲི་ཞུས་པ་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིང་ཞུ་རྒྱུ་ཡིན། ཐོག་མར་ཐེངས་འདིའི་གསར་འགྱུར་ཁག་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་གི་ཡིན། ཡོ་རོབ་ནང་གི་ཨོ་སི་ཀྲི་རི་ཡའི་རྒྱལ་ས་ཝེ་ན་ཡི་གྲོང་ཁྱེར་ལྷན་ཁང་གི་གྲོས་ཚོགས་ནང་རྒྱ་ནག་གཞུང་གིས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བ་དང་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭར་བཅུག་པའི་བྱ་སྤྱོད་ལ་སྐྱོན་བརྗོད་གྲོས་ཆོད་ཞིག་གཏན་འབེབས་གནང་བར་གྲོང་ཁྱེར་ཝེ་ན་གྱི The Voluntary Interest Group for Tibet འམ V-TAG ཞེས་འབོད་པའི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ཚོགས་པས་དགའ་བསུའི་གསལ་བསྒྲགས་ཤིག་སྤེལ་འདུག་གསར་འགོད་གསལ་བསྒྲགས་དེའི་ནང་ཝིའེ་ན་གྲོང་ཁྱེར་ལྷན་ཁང་གི་གྲོས་ཚོགས་ཀྱིས་བོད་ནང་གི་བོད་མི་ཚོའི་འགྲོ་བ་མིའི་ཐོབ་ཐང་དང་བོད་མིའི་རིག་གཞུང་གི་ངོ་བོ་མི་ཉམས་རྒྱུན་འཛིན་ཆེད་དུ་ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་བརྒྱད་རེས་གཟའ་མིག་དམར་ཉིན་གྱི་བཞག་པའི་བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་ལ་དགའ་བསུ་ཡོད་ཅེས་གསུངས་འདུག་ཝིའེ་ན་གྲོང་ཁྱེར་ལྷན་ཁང་གི་གྲོས་ཚོགས་ཐོག་ནས་བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་ནང། བོད་ནང་གི་བོད་མི་ཚོའི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་ཐུགས་འཚབ་ཡོད་པ་གསལ་སྟོན་གནང་ཡོད་ལ། དམིགས་བསལ་བོད་ནང་གི་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭར་བཅུག་པའི་རྒྱ་ནག་གཞུང་གི་བྱ་སྤྱོད་ཐོག་ལ་ཐུགས་འཚབ་ཆེན་པོ་ཡོད་པ་གསལ་སྟོན་གནང་ཡོད། ཨོ་སི་ཀྲི་རི་ཡའི་རྒྱལ་ས་ཝེ་ནང་གི V-TAG ཞེས་པའི་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་ཚོགས་པའི་ལྷ་ས་བ་ཟླ་འོད་ལགས་ཀྱིས་འདི་ག་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་གནང་སྐབས། བིའེ་ན་གྲོང་ཁྱེར་ལྷན་ཁང་གི་གྲོས་ཚོགས་ཀྱི་གྲོས་ཆོད་ནང་བོད་ནང་དུ་ལོ་དྲུག་ནས་བཅོ་བརྒྱད་བར་གྱི་བོད་ཕྲུག་བཞི་ནས་གསུམ་ཙམ་གཏན་འཇགས་སློབ་གྲྭ་ནང་ཡོད་པའི་གནས་ཚུལ་ཐོན་པར་གཞིགས་ན་གཏན་འཇགས་སློབ་གྲྭ་དེའི་ནང་ཧ་ལམ་བོད་ཕྲུག་ས་ཡ་གཅིག་ཙམ་ཡོད་པ་མཚོན་གྱི་ཡོད་པ་གསལ་སྟོན་གནང་ཡོད་པ་དང་ད་རེས་མངའ་སྡེ་རིམ་པའི་གྲོས་ཚོགས་ནང་བོད་དོན་རྒྱབ་སྐྱོར་གྲོས་ཆོད་བཞག་པ་དེ་ནི་ལོ་རྒྱུས་ནང་ཐེངས་དང་པོ་ཡིན་པའི་སྐོར་ངོ་སྤྲོད་གནང་ཡོད་པ་རེད།

ད་དུང་ཁོང་གིས་དེ་སྔ་རྒྱ་ནག་ཏུ་རྒྱལ་སྤྱིའི་ཨོ་ལེམ་པིག་རྩེད་འགྲན་ཚོགས་པའི་སྐབས་ནས་ད་བར་བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་བཞག་ཐུབ་མེད་ཀྱང་ད་རེས་ཀྱི་གྲོས་ཆོད་ཐོག་ལ་འཐུས་མི་ཚང་མས་མང་མོས་ཀྱི་རྒྱབ་སྐྱོར་ཐོབ་པ་དེ་ནི་ཧ་ཅང་གི་གནད་འགག་ཆེན་པོ་ཞིག་ཏུ་ངོས་འཛིན་གནང་གི་འདུག། ཨ་ནི་སྤྱི་བཏང་གི National Level སྤྱི་ཡོངས་ཀྱི་གྲོས་ཚོགས་ནང་ལོགས་ལ་ནི་ཉིས་སྟོང་བདུན་ལ་ཐེངས་མ་གཅིག་ད་ལྟ་བོད་པའི issue འདི་སྔོན་མ་པེ་ཅིང་ཨོ་ལེམ་པིག་སྐབས་དེ་དུས condemn གཅིག་བྱས་ཤག་དེའི་རྗེས་ལ་ད་ལྟ་བར་དུ་ཆེད་གླེང་ཡོད་མ་རེད། མངའ་སྡེ་གཅིག་གི་གྲོས་ཚོགས་ནང་ལོགས་ལ་ནི་ཐེངས་མ་དང་པོ་དེ་ཆགས་ཀྱི་ཡོད་རེད་ཨ་ནི། སྤྱི་བཏང་གི་བདག་པོ། ཚང་མ་ལོག་གིས་རྒྱབ་སྐྱོར་གནང་བ་སྤྱི་མོས་རེད་དེ་སྤྱི་མོས་དེ་མ་ཆགས་ན་ཁོ་ཚོ་དེའི་གྲོས་ཆོད་དེ་ག་ཡར་འཁྱེར་ནས་ཡོང་ཆོག་གི་མི་འདུག་ཨ་འདི་ལ་ཆ་ཚང་གིས་རྒྱབ་སྐྱོར་བྱས་པ་རེད་ད་ལྟ་གཏམ་བཟང་འདི་ལ། V-TAG ཞེས་པའི་དང་བླངས་བོད་དོན་ཞུ་གཏུག་ཚོགས་པའི་ངོས་ནས་མ་འོངས་པར་ཨོ་སི་ཀྲི་རི་ཡའི་རྒྱལ་ཡོངས་གྲོས་ཚོགས་ནང་བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་བཞག་ཐུབ་ཐབས་འབད་བརྩོན་ཞུ་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་འདུག།
འདུག་མོ་རང་གིས་ཐད་ཀར་ག་རེ་ཞུས་སོང་ལབ་ན་ཕི་རྒྱལ་མོ་རང་རྡ་རམ་ས་ལ་ནས་ཕར་བཅར་དུས་ཙམ་པ་ལ་མོ་རང་ཧང་སངས་ཤག་རོ། ཨ་ནི། མོ་རང་གིས་རྒྱལ་བ་རིན་པོ་ཆེ་ལ་ལ་ཞུ་ཚིག་ངེས་ཀྱི་རེད་ཤག་དེ་ཡིན་དུས་ཙམ་པ་ལ་མོ་རང་གིས་དེ་ཕི་རྒྱལ་རྡ་རམ་ས་ལ་བཅར་དུས་ཙམ་པ་ལ་ནི་དཔེ Hospitality ལ་ཡི་རོགས་དབྱིན་ཇིའི་ཐོག་ནས་མར་ཞུས་ན་ཧ་ལས་བ་ཡག་པོ་གནང་སོང་ཨ་ནི་ཕི་རྒྱལ་གྱི་ལྷག་འདུག་གི་རེད་ཆུང་དང་དེ་གི་རེད་ཆ་ཚང་མཐོང་གི་འདུག་ད་མ་འོངས་པར་དམིགས་ཡུལ་དེ་ང་ཚོའི་གི National Level གི་གྲོས་ཚོགས་ནང་ལོགས་ལ་བོད་པའི་གནད་དོན་འདི་ཡར་སླེབས་ཐུབ་ཡག་རེད་ཟེར་ད་ལྟ་ང་ཚོ་ཤུགས་རྒྱག་དང་རྒྱག་བཞིན་པ་ཡིན། ད་དུང་ཝེ་ན་གྲོང་ཁྱེར་ལྷན་ཁང་གི་གྲོས་ཚོགས་ཀྱི་གྲོས་ཆོད་ནང་ལ་རྒྱ་ནག་གཞུང་གིས་བོད་ཕྲུག་ཚོའི་སློབ་ཚན་རྣམས་ནི་བོད་ཕྲུག་རྣམས་ལ་ཆབ་སྲིད་ཀྱི་ཤུགས་རྐྱེན་སླེབས་ཐབས་ཀྱི་སློབ་ཁྲིད་བྱེད་ཀྱི་ཡོད་པ་ནི་སློབ་ཚན་ནང་ལ་རྒྱ་སྐད་རྐྱང་སློབ་ཁྲིད་བྱེད་པ་དེ་ཡིས་བོད་ཕྲུག་རྣམས་ཀྱིས་སོ་སོའི་ཕ་མ་དང་ནང་མི་ཚོ་དང་བོད་སྐད་ཀྱི་ཐོག་ནས་འབྲེལ་བ་བྱེད་མི་ཐུབ་པ་བཟོ་བཞིན་ཡོད་པའི་བྱ་སྤྱོད་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཕྲུ་གུའི་ཐོབ་ཐང་ལྷན་ཚོགས་ཀྱིས་གཏན་འབེབས་གནང་བའི་ཕྲུ་གུའི་ཐོབ་ཐང་གི་ཆ་རྐྱེན་དང་འགལ་འཛོལ་བྱེད་པ་གསལ་པོ་རེད་ལ་ཕྲུ་གུའི་ཐོབ་ཐང་གི་ཆ་རྐྱེན་དེ་ཡང་རྒྱ་ནག་གཞུང་ཕྱོགས་ནས་ཀྱང་མོས་མཐུན་བྱས་པ་ཞིག་རེད་ཅེས་དང། ད་དུང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་དག་ཐོག་ནས་ཨོས་ཏྲེ་ལི་ཡའི་དབུས་གཞུང་གིས་རྒྱ་ནག་དང་མཉམ་དུ Friendly Strategic Partnership སྟེ་མཛའ་གྲོགས་འཐབ་ཇུས་ཀྱི་མཐུན་གྲོགས་ཟེར་བའི་འབྲེལ་ལམ་གྱི་ཐོག་ལ་ངེས་པར་དུ་བསམ་གཞིགས་གནང་དགོས་ཅེས་འཁོད་པའི་སྐོར་བཀོད་ཡོད་པ་རེད་འདུག། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རུ་སོག་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་ཅེཀ་སྤྱི་མཐུན་རྒྱལ་ཁབ་ནང་ཚོགས་པའི་ཆོས་ལུགས་རང་དབང་གི་རྒྱལ་སྤྱིའི་ཚོགས་འདུར་གདན་འདྲེན་ཞུས་ཡོད་པ་ལྟར་རིན་པོ་ཆེ་མཆོག་གིས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་ཉིན་ཚོགས་འདུ་དེའི་ཐོག་བོད་ལྟ་བུའི་ཨེ་ཤེ་ཡ་དང་རྒྱ་གར་ཧི་མ་ལ་ཡའི་རི་རྒྱུད་ཀྱི་ས་ཁུལ་བལ་ཡུལ་འབྲུག་སོག་པོ་རཱ་ཤི་ཡ་བཅས་ནི་ཨེ་ཤེ་ཡ་དང་འཛམ་གླིང་ཁྱོན་ཡོངས་ཀྱི་ཞི་བདེ་དང་བརྟན་ལྷིང་ལ་གལ་ཆེན་ཆགས་ཡོད་པ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ས་ཁུལ་ཞི་བདེ་དང་བརྟན་བརླིང་ཡོང་བའི་དགོངས་གཞི་ལ་རྒྱལ་ཁབ་ཁག་ནས་རྒྱབ་སྐྱོར་གནང་དགོས་པ་གལ་འགངས་ཆེན་པོ་ཡིན་པའི་གསུང་བཤད་གནང་འདུག།
Call on China to end the persecution of Tibetans exercising their right to freedom of religion or belief. ཏེ་ལོ་རིན་པོ་ཆེ་མཆོག་གིས་རྒྱ་ནག་གཞུང་གིས་བོད་མིའི་ཆོས་དད་རང་མོས་ཀྱི་ཐོབ་ཐང་བེད་སྤྱོད་གཏོང་བར་སྡུག་སྦྱོང་གཏོང་བ་མཚམས་འཇོག་ཡོང་བར་རྒྱ་རྒྱལ་ཁབ་ཁག་གིས་རྒྱ་ནག་གཞུང་ལ་འབོད་སྐུལ་ངེས་པར་དུ་བྱེད་དགོས་ཏེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་ཟླ་བ་དང་པོའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ལ་དུས་འཁོར་བསྐྱར་ཞིབ་བྱ་རྒྱུའི་ཚོགས་འདུ་འཚོགས་ཀྱི་ཡོད་པ་དང་སྦྲགས་དེ་ནི་རྒྱལ་ཁབ་ཁག་གིས་བོད་ནང་གི་ཆོས་དད་རང་མོས་ཀྱི་འབོད་སྐུལ་ཞུ་བའི་གོ་སྐབས་གལ་ཆེན་ཞིག་ཡིན་པ་གསུང་གི་ཡོད་པ་རེད་འདུག། སྤྱི་མཐུན་རྒྱལ་ཁབ་ཀྱི་གོ་སྒྲིག་འོག་རྒྱལ་ས Prague ནང་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་རང་བཞིན་ལྡན་པའི་ཆོས་དད་རང་དབང་དང་ཞི་བདེ་དར་རྒྱས་ཡོང་ཐབས་ལ་དམིགས་པའི་བགྲོ་གླེང་ཚོགས་འདུའི་ཐོག་རུ་སོག་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་གིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོའི་མཛད་པ་དང་བོད་ཀྱི་ནང་ཆོས་དེ་དག་བོད་པ་ཙམ་མ་ཟད་ལྷོ་ཤར་ཨེ་ཤེ་ཡ་ཁུལ་དུ་ཤིན་ཏུ་གལ་འགངས་ཆེན་པོ་ཡིན་པས་རྒྱ་ནག་གུང་ཁྲན་ཏང་གིས་མུ་མཐུད་བོད་ནང་ཆོས་དད་རང་དབང་མི་སྤྲོད་པའི་ཐད་འཛམ་གླིང་ཁྱོན་ཡོངས་ནས་དོ་སྣང་གནང་དགོས་པའི་འབོད་སྐུལ་གནང་བའི་སྐོར་གྱི་གནས་ཚུལ་རྒྱས་པ་ཞིག་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་སྙན་སྒྲོན་གནང་བར་གསན་རོགས་གནང། ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་བརྒྱད་ཉིན་ལྷན་ཚོགས་ནང་མཉམ་ཞུགས་འབྲེལ་མཐུད་གནང་མཁན་ཡུ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་དབང་པོ་ལགས་སུ་ལྷན་ཚོགས་གནང་བཞིན་པའི་སྐབས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་ཞལ་པར་བརྒྱུད་ལྷན་ཚོགས་ནང་མཉམ་ཞུགས་གནང་དགོས་པའི་དམིགས་ཡུལ་གྱི་ཐད་བཀའ་འདྲི་ཞུས་པའི་བཀའ་ལན་དུ། ཏེ་ལོ་རིན་པོ་ཆེ་རྒྱལ་བ་རིན་པོ་ཆེའི་སྐུ་ཚབ་ཡིན་པའི་ཐོག་ནས་ངོ་བོ་ད་གའི་ཐོག་ནས་བི་ཀའི་སྡིངས་ཆ་ཁག་ལ་བཀའ་སློབ་གནང་ཡང་གོ་སྐབས་བྱུང་བ་རེད། ང་རའི་ཤེས་ཚད་དེ་འདྲའི་ཚོགས་འདུ་དེ་རྒྱལ་སྤྱི་ཡི་ཚོགས་འདུ་ཅིག་ནང་ལ་རྒྱལ་བ་རིན་པོ་ཆེའི་སྐུ་ཚབ་ཅིག་ལ་འདི་འདྲའི་ཞེས་གནད་འགག་རྩིས་པ་དེ་ཧ་ལས་པའི་དཀོན་པོ་ད་ང་རས་ནི་གསལ་པོ་ཅིག་འདི་ངས་འདི་འདྲའི་བྱུང་བ་ཅིག་དྲན་གྱི་མི་འདུག།
འགྲོ་བ་མིའི་ཐོབ་ཐང་གི་ནང་གལ་འགངས་ཆེ་ཤོས་གཅིག་ཆོས་དད་རང་དབང་ཡིན་ཙང་ཐེངས་འདིའི་ལྷན་ཚོགས་ཀྱི་ནང་འཛམ་གླིང་ཁྱོན་ནས་རྒྱལ་ཁབ་བཞི་བཅུ་ལྷག་ཙམ་གྱི་སྐུ་ཚབ་ཆེད་ཕེབས་ཀྱིས་གཙོ་བོ་ཆོས་དད་རང་དབང་དར་སྤེལ་དང་ཆབས་ཅིག་འཛམ་གླིང་ཞི་བདེ་དར་རྒྱས་ཡོང་ཐབས་ཀྱི་ཆེད་དམིགས་བསལ་ཕན་ཚུན་དགོངས་འཆར་སྤེལ་རེས་གནང་གི་ཡོད་ཙང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་བར་དུ་འཛམ་གླིང་ཞི་བདེ་དང་ཆོས་ལུགས་མཐུན་སྒྲིལ་འགྲོ་བ་མིའི་སེམས་རྒྱུད་ལ་བྱམས་བརྩེའི་སློབ་གསོ་གནང་བའི་མཛད་རྗེས་ངོ་སྤྲོད་གནང་རྒྱུ་དེ་གལ་འགངས་ཆེན་པོ་ཡིན་ཙང་སོག་ཡུལ་ནས་ཏེ་ལོ་རིན་པོ་ཆེ་ཆེད་མངགས་གདན་འདྲེན་ཞུས་ཏེ་ཆེད་ཕེབས་གནང་བ་དང། ད་ལམ་ཏེ་ལོ་རིན་པོ་ཆེས་ད་རེས་བཀའ་སློབ་གནང་པའི་ཐོག་ནས་གསལ་པོ་ག་རེ་ཆགས་སོང་ཞུས་ན་རྒྱལ་བ་རིན་པོ་ཆེས་ཨེ་ཤ་ཡ་དང་བོད་ཡུལ་ཐོག་ལ་དགོངས་པ་བཞེས་སྟངས་དེ་བོད་པ་ཚོ་ལ་ཕན་པ་ཙམ་མ་ཡིན་པ། ཨེ་ཤ་ཡ་ནང་ལ་ཡོད་མཁན་རྒྱལ་ཁབ་མང་པོ་ཅིག་དང་མི་མང་པོ་ཅིག་ས་ཡ་མང་པོ་ཅིག་ལ་ཨེ་ནི་ཞི་བདེ་བདེ་བ་ཡོང་ཡང་གི་ཨེ་ནི་ལམ་ཁ་ཅིག་ཁྲིད་གནང་ཡོད་པ་ཅིག་གསལ་པོ་འགྲེལ་བཤད་བསྐྱོན་ཐུབ་སོང། རུ་སོག་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་ནས་ཞལ་པར་བརྒྱུད་གུས་པ་གསར་འགོད་པར་ཚོགས་འདུའི་ཐོག་གནང་བའི་གསུང་བཤད་ཀྱི་ནང་དོན་མདོར་བསྡུས་ངོ་སྤྲོད་གནང་དོན་དུ། ང་རང་ཚོ་ད་བོད་ནང་གི་ཆོས་དད་རང་དབང་གང་འདྲ་ཅིག་ཡོད་མེད་དང། དེའི་གཅིག་གནད་འགག་འདི། ཁོ་བོད་གཅིག་པོ་གཅིག་གི་གནད་འགག་མིན་པར་མི་བྱེད་ད་འཛམ་གླིང་སྤྱི་ལ་ཡག་ད་ཅིག་གོ་གནད་འགག་ཆེན་པོ་གཅིག་ཡོད་པ་གཅིག་དང། གཅིག། རྒྱ་མི་གིས་ཐེ་བྱུས་བྱེད་ཡ་དེ། དེ་རྡབ་གསིག་ཐེབས་ཡ་དེ་ཨེ་ཁོ་བོད་གཅིག་པོ་ལ་ཡ་རྡབ་གསིག་ཐེབས་པ་མ་ཟད་པའི་ཁོ་ལུང་པ། རྒྱལ་ཁབ་མང་པོ་གཅིག་ལ་ཡ་རྡབ་གསིག་ཐེབས་ཡ་གི། ཉེན་ཁ་ཡོད་པ་དེ་འདྲ་ཞིག་ངས་ད་སྤྱི་ཡོངས་ཀྱི་ཐོག་ནས་ད་དེ་འདྲའི་འདུག་གཏམ་བཤད་བྱེད་ཡ་གི་གོ་སྐབས་བཟང་པོ་ཞིག་རག་བྱུང་སོང། དེ་ག་ནང་བཞིན་གྱིས་ད་གཏམ་བཤད་བྱས་ཚར་བའི་རྗེས་དེ་ལ་ཡ། ཨ་ནི། མཉམ་ཞུགས་གནང་མཁན་མང་པོ་ཅིག་གིས་ནི་ཁོ་རང་ཚོ་ཅིག་དགའ་པོ་དང། ཁོ་རང་ཚོ་ཐུགས་རྗེ་ཆེ་ཟེར་བྱས་རྗེས་ནི་ཁྱེད་རང་ཡང་ཅིག་སྤོབས་པ་བསྟན་པའི་ཐོག་ནས་ཅིག་རྒྱ་མི་ལ་ཡ། ཅིག་ག་རེ་ཟེར་དགོས་རེད། ཅིག། ཁ་གཏད་བཅག་པ་དེ་དེ་སྔོན་ནས་ཧ་ཅང་གི་དཀོན་པོ་ཅིག་དང་དེ་གལ་ཆེན་པོ་ཡིན་པ་དེ་འདྲས་ཅིག་ཁོ་རང་ཚོ་དེ་འདྲས་གསུངས་གནང་གི་འདུག།
ནང་པ་སངས་རྒྱས་ཀྱི་ཆོས་ལུགས་སྤྱི་དང་ལྷག་པར་དུ་བོད་ཀྱི་ནང་ཆོས་ཉམས་ལེན་གནང་མཁན་བོད་མི་ཙམ་དུ་མིན་པར་ཨུ་རུ་སུའི་ཁོངས་སུ་ཡོད་ལ་དེ་བཞིན་སོག་ཡུལ་དེ་དང་ཕྱོགས་མཚུངས་ཧི་མ་ལ་ཡའི་རི་རྒྱུད། ལྷོ་ཤར་ཨེ་ཤེ་ཡའི་རྒྱལ་ཁབ་མང་པོའི་ནང་ནང་ཆོས་ཉམས་ལེན་གནང་མཁན་ཡོད། ནང་ཆོས་ཉམས་ལེན་གནང་མཁན་ཚང་མར་ནང་ཆོས་ཉམས་ལེན་གནང་པ་དང་ཆབས་ཅིག་ནང་ཆོས་སྲུང་སྐྱོབ་གནང་རྒྱུའི་འགན་དབང་ཡོད། དེང་སྐབས་རྒྱ་ནག་གཞུང་གི་དབང་བསྒྱུར་འོག་བོད་ནང་ནང་ཆོས་སློབ་གཉེར་དང་འཆད་ཉན་སྒོམ་སྒྲུབ་བྱེད་རྒྱུར་རང་དབང་མེད། ཉམས་རྒུད་འགྲོ་མགྱོགས་པོ་ཡོད། དེ་བཞིན་རྒྱ་ནག་གུང་ཁྲན་ཏང་ཆོས་ཁས་མི་ལེན་མཁན་ཞིག་གིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གཅེས་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་ཡང་སྲིད་ཀྱི་ཐད་ཐེ་བྱུས་བྱེད་རྒྱུའི་ངན་སེམས་བཅང་གི་ཡོད་པ་དེ་དག་ཐེར་འདོན་དང་ཆབས་ཅིག་སྔོན་ཚུད་ནས་དོགས་ཟོན་གནང་དགོས་པའི་སྐད་ཆ་ཞུ་སྐབས་ཚང་མས་རམ་འདེགས་དགའ་བསུ་གནང་བྱུང་ཞེས་རྒྱས་གསོ་གནང་གི་འདུག། སའི་གོ་ལ་འདིའི་སྒང་ཕན་ཚུན་འགྲན་རྩོད་དང་དམག་འཁྲུག་གི་ལམ་ནས་འགྲོ་བ་མིའི་སེམས་རྒྱུད་ལ་དངངས་སྐྲག་དང་འཚོ་བར་དཀའ་ངལ་འཕྲད་ཀྱི་ཡོད་ཙང་དཀའ་ངལ་དེ་དག་སེལ་ཐབས་ཀྱི་ཆེད་ཆོས་ལུགས་ཀྱི་དཔལ་ཡོན་གོང་འཕེལ་གཏང་རྒྱུའི་དམིགས་ཡུལ་བཟུང་སྟེ་འཛམ་གླིང་ཁྱོན་ནས་རྒྱལ་ཁབ་བཞི་བཅུ་ལྷག་ཙམ་གྱི་ཆེད་ལས་མི་སྣ་རྣམས་ལྷན་འཛོམས་ཀྱིས་ཆིངས་ཡིག་སྣོལ་འཇོག་གི་རྨང་གཞིའི་འོག་ཚོགས་འདུ་དང་པོ་ཨ་རིར་བསྐོང་ཚོགས་གནང་བ་དང། ཚོགས་འདུ་གཉིས་པ་ཨིང་ལན་ལ་སྐོང་ཚོགས་གནང་འདུག་ཚོགས་འདུ་གསུམ་པ་དེ་ཅེ་ཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་འབྲེལ་ལས་ཁུངས་ཀྱི་དབུ་ཁྲིད་འོག་སྐོང་ཚོགས་གནང་འདུག་ཐེངས་འདིའི་ལྷན་ཚོགས་དེར་བོད་མིའི་ཕྱོགས་ནས་རུ་སོག་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་དང་བུ་ཆུང་ཚེ་རིང་ལགས། ཡུ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་དབང་པོ་ལགས། རྒྱལ་ལོ་ལགས་སོགས་མཉམ་ཞུགས་གནང་འདུག་ཚེས་བཅུ་དགུ་ཉིན་ཨ་རིའི་བོད་དོན་འབྲེལ་མཐུད་པ་ལྕམ་སྐུ་ཨའུ་ཙཱ་ཛི་ཡཱར་མཉམ་ཞུགས་ཀྱིས་མ་འོངས་ལྷོ་ཤར་ཨེ་ཤེ་ཡའི་ཞི་བདེ་དར་རྒྱས་གཏོང་ཐབས་ལ་མཁོ་བའི ྋགོང་ས་ཏཱ་ལའི་བླ་མའི་ལམ་སྟོན་ཞེས་པའི་བརྗོད་གཞིའི་འོག་བཀའ་མོལ་གནང་རྒྱུའི་འཆར་གཞི་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས།
གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་འབོད་ཚོགས་ཆུང་གིས་ཨུཏར་པར་དི་ཤི་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་སོགས་དང་མཇལ་འཕྲད་གནང་སྟེ་མུ་མཐུད་བོད་དོན་ཞུ་འབོད་གནང་ཡོད་པ་རེད་འདུག། དེ་ཡང་བོད་མི་མང་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པད་མ་མཚོ་ལགས་བཅས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་འབོད་ཚོགས་ཆུང་གིས། ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་ཉིན་ཨུ་ཏ་པར་དེ་ཤི་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་སྐུ་ཞབས་ཤི་རི་བཱ་རཱཇ་པ་ཀྲག་མཆོག་དང་མཇལ་འཕྲད་ཀྱིས་བོད་ནང་གི་ད་ལྟའི་ཛ་དྲག་གནས་སྟངས་ངོ་སྤྲོད་དང་མུ་མཐུད་བོད་དོན་ཐོག་ལ་རྒྱབ་སྐྱོར་གནང་སྐྱོང་ཡོང་བའི་རེ་སྐུལ་ཞུས་པ་དང། སྐབས་དེར་བློན་ཆེན་མཆོག་ནས་བོད་དོན་དཀའ་རྙོག་སེལ་རྒྱུའི་ཐབས་ལམ་ཐོག་ལ་བཀའ་འདྲི་གནང་བ་མ་ཟད་བོད་དོན་ཐོག་ལ་མུ་མཐུད་རྒྱབ་སྐྱོར་གཙང་མ་ཡོད་པའི་སྐོར་གསུངས་འདུག་དེ་བཞིན་མངའ་སྡེའི་གྲོས་ཚོགས་ཀྱི་གོང་མའི་ཚོགས་གཙོ་སྐུ་ཞབས་ཤི་རི་ཀུ་མར Manvendra Singh མཆོག་དང་མཇལ་འཕྲད་གནང་སྟེ་བོད་དོན་གྱི་གནས་སྟངས་སྐོར་ཞུ་འབུལ་གནང་རྗེས་མངའ་སྡེའི་གྲོས་ཚོགས་ཚོགས་ཁང་ནང་གཟིགས་སྐོར་དུ་ཕེབས་པའི་གནས་ཚུལ་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་བི་ཧར་མངའ་སྡེའི་གྲོས་ཚོགས་ནང་གདན་ཞུ་གནང་རྒྱུའི་དགོངས་འཆར་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Shri Awadh Bihari Chaudhary མཆོག་གིས་འདོན་གནང་ཡོད་པའི་སྐོར་བོད་མི་མང་སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལགས་ཀྱིས་གསུངས་པའི་གནས་ཚུལ་ཞིག་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་མངའ་སྡེ་ཁག་ནང་མངའ་སྡེ་སོ་སོའི་སྲིད་སྐྱོང་དང། གྲོས་ཚོགས་ཀྱི་ཚོགས་གཙོ་སྤྱི་ཁྱབ་བློན་ཆེན་དབུས་དང་མངའ་སྡེའི་བློན་ཆེན་ཁག་གྲོས་ཚོགས་འཐུས་མི་རྣམ་པ་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་རྒྱ་གར་མང་ཚོགས་བཅས་ལ་བོད་ཀྱི་དངོས་ཡོད་གནས་སྟངས་ངོ་སྤྲོད་དང་བོད་དོན་ཞུ་སྐུལ་གནང་རྒྱུའི་ལས་རིམ་ཡོད་པ་ལྟར་བོད་མི་མང་སྤྱི་འཐུས་ཀུན་དགའ་བསོད་སྟོབས་ལགས་དང་སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལགས་རྣམ་གཉིས་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་ནས་འགོ་འཛུགས་ཀྱིས་རྒྱ་གར་བི་ཧར་མངའ་སྡེ་དང་ཇར་ཁན་མངའ་སྡེ་གཉིས་ཀྱི་ནང་བོད་དོན་ཞུ་སྐུལ་གནང་བཞིན་ཡོད་པ་དང། འདི་ཚེས་ཉི་ཤུ་རྩ་བདུན་ཉིན་བི་ཧར་མངའ་སྡེའི་སྲིད་སྐྱོང་སྐུ་ཞབས Rajendra Vishwanath Arlekar མཆོག་དང་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Awadh Bihari Chaudhry མཆོག་དང་གཞན་བློན་ཆེན་མང་དག་ཞིག་དང་མཇལ་འཕྲད་ཀྱིས་བོད་ནང་གི་ད་ལྟའི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་གནང་ཡོད་པ་དང་སྐབས་དེར་མངའ་སྡེའི་གྲོས་ཚོགས་ཚོགས་གཙོ་མཆོག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མངའ་སྡེའི་གྲོས་ཚོགས་ནང་གདན་ཞུ་གནང་རྒྱུའི་དགོངས་འཆར་འདོན་ཡོད་སྐོར་བོད་མི་མང་སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ། ཞལ་པར་བརྒྱུད་འགྲེལ་བརྗོད་གནང་དོན། ད་དེ་སྔ་ནས་ད་ལྟ་རྒྱ་གར་ང་རང་ཚོ་བོད་དོན་རྒྱབ་སྐྱོར་བར་གྱི་འདུ་ཤུགས་གནང་བཞིན་པ་རེད་རྒྱལ་བ་རིན་པོ་ཆེ་ལ་ནི་རྒྱ་གར་གྱི་ཆེ་བསྟོད་གཟེངས་རྟགས Bharat Ratna འདུ་ཤེས་ཀྱི་ནི་དེའི་སྒང་ལ་ནི་མུ་མཐུད་ནས་དགོངས་པ་བཞེས་ཐུབ་ན་ཡག་པོ་འདུག་འདུག་འབོད་སྐུལ་ཞུ་གནང་སོང། དེ་དང་ལྷན་དུ་ད་ལྟ་ནི་ཁོ་རང་ད་ལྟའི་ཆར་ལ་ནི་ས་གནས་མངའ་སྡེ་གྲོས་ཚོགས་ཀྱི་ནི་གྲོས་ཚོགས་འོག་མའི་གྱི་ཚོགས་གཙོ་ཆགས་དུས་ཙམ་པ་ལ་ཁོ་རང་ངོས་ནས་ད་ལྟ་རྒྱལ་བ་རིན་པོ་ཆེ་ཡ་ནི་གྲོས་ཚོགས་ནང་ལོགས་ལ་འདུ་གདན་འདྲེན་ཞུ་གནང་ཐུབ་ན་ནི་ཡག་པོ་ཞིག་འདུག་དེའི་ཁོང་ནས་བེག་ཏུས་འབོད་སྐུལ་ཞུས་གནང་བྱུང། དེ་བཞིན་ཡང་ཁོང་གིས་ཐེངས་འདིའི་བོད་དོན་ཞུ་སྐུལ་གྱི་གནད་དོན་གཙོ་བོ་ནི་ལོ་རྒྱུས་རང་བཞིན་གྱི་ངོས་ནས་བོད་དེ་རང་བཙན་གཙང་མའི་རྒྱལ་ཁབ་ཞིག་ཡིན་པའི་སྐོར་གསལ་བཤད་གང་མང་གནང་དགོས་པའི་འབོད་སྐུལ་དང་བི་ཧར་མངའ་སྡེ་དེ་བཞིན་སངས་རྒྱས་ཀྱི་མཛད་པའི་ནང་ནས་གལ་ཆེ་ཤོས་ཤིག་ཆགས་ཀྱི་ཡོད་སྟབས་བི་ཧར་གཞུང་དམངས་གཉིས་ཀྱི་ངོས་ནས་རྒྱ་ནག་གཞུང་གིས་བོད་ཀྱི་སྤྲུལ་སྐུའི་ལམ་ལུགས་ཐོག་ཐེ་ཇུས་བྱེད་བཞིན་པའི་ཐོག་ལ་དགོངས་པ་བཞེས་དགོས་པའི་འབོད་སྐུལ་དང། སྤྱི་ཡོངས་ཀྱི་ངོས་ནས་བོད་དང་རྒྱ་གར་གྱི་ས་མཚམས་ཐོག་རྒྱ་ནག་གིས་འཛུགས་སྐྲུན་གྱི་ལས་གཞི་སྤེལ་བཞིན་པ་དང་བོད་ནས་རྒྱུག་བཞིན་པའི་གཙང་ཆུ་ཆེ་ཁག་ཐོག་རྒྱ་ནག་གིས་ཆུ་མཛོད་ཀྱི་ལས་གཞི་ཤུགས་ཆེ་སྤེལ་བཞིན་པའི་ཐོག་རྒྱ་གར་གྱི་ངོས་ནས་དོ་སྣང་ཆེ་བཞེས་གནང་དགོས་པའི་སྐོར་ཞུ་སྐུལ་གནང་ཡོད་པ་ཁོང་ནས་མུ་མཐུད་གསུང་དོན། དེ་ནས་སྤྱི་ཡོངས་ཀྱི་ད་ལྟ་ཁོར་ཡུག་གི་ཆ་ནས་བོད་དེ་སྣེ་མོ་གསུམ་པ་ཆགས་བསྡད་ཀྱི་ཡོད་རེད་དུས་ཙམ་པ་ལ། ཆུ་རགས་ཀྱི་ལས་གཞི་འདི་ད་ལྟ་རྒྱ་ནག་ངོས་ནས་ཤུགས་ཆེར་བཏང་བའི་གནས་སྟངས་ཡོང་བསྡད་ཀྱི་རེད་ཡིན་དུས་ཙམ་པ་ལ། འདི་ག་ལ་ཡང་མ་འོངས་པ་རྒྱ་ནག་གིས་ཆུ་དེ་ཁ་བསྒྱུར་བྱེད་ཡག་གི་ལས་གཞིའི་ངོ་བོ་གི་ཐོག་ནས་རྒྱ་གར་ལ་སྤྱི་ཡོངས་ཀྱི་ཐོག་ནས་ག་ཚོད་དཀའ་ངལ་འཕྲད་ཀྱི་ཡོད་པ་དེའི་ཐོག་ལ་ད་གང་ལྟར་སྤྱི་ཡོངས་ཀྱི་ཐོག་ནས་བསམ་ཚུལ་བརྗེ་ལེན་བྱུང་བའི་སྙིང་དོན་རོགས་འདུག་བྱ་གི་འདུག་ཞུ་ཡང།
དེ་བཞིན་བོད་མི་མང་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པད་མ་མཚོ་ལགས་བཅས་ནས་འདི་ཚེས་བཅུ་དགུའི་ཉིན་ནས་འགོ་འཛུགས་ཀྱིས་རྒྱ་གར་བྱང་ཕྱོགས་ཨུ་ཏར་ཁཱནྡ་མངའ་སྡེ་དང་ཨུ་ཏར་པར་ཏེས་བཅས་ནང་བོད་དོན་ཞུ་སྐུལ་གནང་པའི་བརྒྱུད་རིམ་རྒྱ་གར་ཨུ་ཏར་ཁཱནྡ་མངའ་སྡེའི་སྲིད་སྐྱོང་མཆོག་དང་སྤྱི་ཁྱབ་བློན་ཆེན་ཟུར་པ་རྣམ་གཉིས་ཀྱིས་དབུས་པའི་གཞན་གནད་ཡོད་མི་སྣ་མང་དག་ཞིག་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་གནང་ཡོད་པ་བོད་མི་མང་སྤྱི་འཐུས་པད་མ་མཚོ་ལགས་ནས་ཞལ་པར་བརྒྱུད་གསུངས་དོན།
ཨ་ནི་ད་ང་ཚོ་ཨུ་ཏར་ཁཱནྡ་ནང་འགྲོ་ཆེད་ཡིན་ན་སྤྱི་བཏང་གི་ད་ཅིག་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་མཆོག་ཅིག་མཇལ་ཡག་གི་ཐུགས་འདོད་དེ་འདྲ་འདུག་ཡིན་ན་ཡང་སྐབས་དེ་དུས་སྟབས་མ་ལེགས་པ་ཅིག་ལ་ཨ་ནི་ཅིག་ཨུ་ཏར་ཁ་ཤི་གི་ཕུག་ལམ་དེ་རྡིབ་ནས་མི་མང་པོ་ཅིག་དེ་ནང་ལ་ལྷག་བསྡད་པའི་དཀའ་ངལ་ཛ་དྲག་པོ་ཅིག་ཆགས་པར་བརྟེན་ཨ་ནི། ཁོང་དང་མཉམ་དུ་ཐུག་ཡ་བྱུང་མ་སོང་དེ་མ་ཡིན་པའི་གི་ད་ང་ཚོ་གི་མངའ་སྡེ། མངའ་སྡེ་གི་སྤྱི་ཁྱབ་བློན་ཆེན་ཟུར་པ་ད་ནང་བཞིན་གྱི་མངའ་སྡེ་གི་སྲིད་སྐྱོང། འོ་དེ་འདྲ་ད་ཅིག་གནད་ཡོད་མི་སྣ་གྲོས་ཚོགས་ཀྱི་འཐུས་མི་དང་དེ་འདྲའི་ས་གནས་ཀྱི་གྲོས་ཚོགས་འཐུས་མི་ད་ནང་བཞིན་གྱི་བོད་དོན་རྒྱབ་སྐྱོར་བ་ཨ་ནི་ཅིག་གི་གསར་འགོད་ས་གནས་ཀྱི་གསར་ཁང་མང་པོ་ཅིག་ལ་ཡ་ཨ་ནི་ང་ཚོ་ཐུག་ཡ་དང་སྐད་ཆ་བཤད་ཨ་ནི་བོད་དོན་ཞུ་གཏུག་བྱེད་ཡ་གི་གོ་སྐབས་བྱུང་སོང།
བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་རྒྱལ་ཡོངས་ནང་གི་བོད་དོན་ཞུ་སྐུལ་གྱི་སྐོར་སྐྱོད་ཀྱི་ལས་རིམ་དེ་བཞིན་འདི་ལོའི་སྤྱི་ཟླ་བཞི་པ་ནས་འགོ་འཛུགས་ཀྱིས་ཁོན་ཚོགས་ཆུང་ཁག་མི་འདྲ་བ་བཅུ་གཅིག་ལ་ཆ་བགོས་ཐོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཟླ་མཇུག་ལ་མཇུག་བསྡུས་གནང་རྒྱུ་ཡིན་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།

བོད་མི་མང་སྤྱི་འཐུས་བཅུ་དྲུག་ནས་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་ཚོགས་དུས་བདུན་པར་ཉིན་གྲངས་འཕར་མ་འགའ་དང་བཅས་སྟབས་གཅིག་དུས་གཅིག་ལ་ཚོགས་ཐབས་ཤིག་ཡོང་ཐབས་སྤྱི་འཐུས་ཚོགས་གཙོ་སྦྲེལ་པོར་སྙན་ཞུ་ཕུལ་བའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་རྒྱུ་ཡིན། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དེ་བཞིན་འདི་ལོའི་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་ནས་ཉི་ཤུ་རྩ་བརྒྱད་བར་ཉིན་གྲངས་དགུའི་རིང་འཚོགས་རྒྱུའི་ཐག་གཅོད་ཟིན་ཡོད་ཀྱང། གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་དང་པོ་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་ཉིན་གྲོས་ཚོགས་སུ་ལས་རིམ་རྣམ་གཞག་ཅིག་དང་འབྲེལ་ཏེ་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་དགེ་བཤེས་སྨོན་ལམ་མཐར་ཕྱིན་ལ་རྒྱ་མིའི་སོ་མྱུལ་དང་འབྲེལ་ཚུལ་གྱི་སྐྱོན་འཛུགས་བྱས་པར་བརྟེན་སྤྱི་འཐུས་གྲོས་ཚོགས་སུ་དེ་ལ་གླེང་སློང་རྣོ་ངར་ལྡན་པ་བྱུང་བ་མ་ཟད་བདེ་སྲུང་བཀའ་བློན་གྱིས་གསལ་བཤད་གནང་བ་དེ་ཁ་གསལ་མེད་ལུགས་སོགས་སྤྱི་འཐུས་ཁག་ཅིག་གིས་སྐྱོན་བརྗོད་དང་སྦྲགས། སྤྱི་འཐུས་གང་དེ་རྒྱ་མི་གཞུང་ཚབ་ལས་བྱེད་དང་འབྲེལ་བ་ཡོད་མེད་དེ་བདེ་སྲུང་གིས་གསལ་བོ་མ་བཟོས་བར་དུ་གྲོས་ཚོགས་ཀྱི་ལས་རིམ་གཞན་ལ་མཉམ་ཞུགས་གནང་རྒྱུ་མིན་པ་སོགས་བཤད་དེ། སྤྱི་འཐུས་མང་དག་ཅིག་གྲོས་ཚོགས་ལས་རིམ་ལ་མ་ཞུགས་སྟབས་གྲོས་ཚོགས་ཉིན་གསུམ་རིང་མ་གཏོགས་ཚོགས་ཐུབ་མེད་པ་རེད། ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ཚོགས་དྲུང་ལས་ཁུངས་ནས་སྤྱི་འཐུས་རྣམ་པར་བརྡ་ཁྱབ་སྤེལ་བའི་ནང། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་མུ་མཐུད་བསྐྱང་རྒྱུར་སྤྱི་འཐུས་ཉུང་མཐའི་གྲངས་ཚད་ལོངས་མིན་དབང་གིས་རེ་ཞིག་ཚོགས་འདུ་ཕར་འགྱངས་བྱ་རྒྱུ་དང་ཚོགས་དུས་དེའི་ལས་དོན་ལྷག་མ་རྣམས་མུ་མཐུད་བསྐྱང་རྒྱུའི་དུས་ཚོད་གཏན་འཁེལ་བྱུང་མཚམས་འབྲེལ་ལམ་ཞུ་རྒྱུ་ཡིན་པ་བསྒྲགས་འདུག་ཕྱི་ཟླ་བཅུ་གཅིག་གི་ཚེས་བཅུ་དྲུག་ཉིན་ཚོགས་དྲུང་ལས་ཁུངས་ཀྱིས་སྤྱི་འཐུས་རྣམ་པར་ཕུལ་བའི་ཚོགས་བརྡའི་ནང་ཚོགས་དུས་དྲུག་པའི་ལས་དོན་མུ་མཐུད་སྐྱོང་དགོས་རིགས་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ནས་ཚེས་ཉི་ཤུ་རྩ་དགུ་བར་ལས་ཉིན་ལྔ་བསྐྱང་གཏན་འཁེལ་སོང་བས་ཚོགས་མི་རྣམ་པ་དུས་ཐོག་ཚོགས་བཅར་ཐོག་སྤྱི་འཐུས་རྣམས་ཕྱི་ཚེས་ཉི་ཤུ་རྩ་བཞི་རེས་གཟའ་ཉི་མ་ཉིན་ཚོགས་དྲུང་ལས་ཁུངས་སུ་ངོ་བཅར་འབྱོར་ཐོ་འགོད་གནང་ཡོང་བ་དང།

ལས་བསྡོམས་རྒྱས་པར་རྒྱུན་ལས་ཀྱིས་དཔྱད་ཞིབ་བསྒྲུབས་ཤིང་དེ་འབྲེལ་བཀའ་ལན་ཡང་འབྲེལ་ཡོད་ལྷན་ཁང་ཁག་ནས་ཕེབས་ཟིན་ལྷག་ཏུ་ཕྱི་ཚེས་ཉི་ཤུ་རྩ་དགུ་ནས་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་དབུ་འཛུགས་བསྐྱངས་གནང་མཛད་རྒྱུ་ལྟར་མཛད་གཙོ་རྣམ་པས་གཙོས་འབྲེལ་ཡོད་མང་པོ་སྔོན་ཚུད་ནས་ས་གནས་སུ་ཕེབས་ཐོན་དགོས་པ་དང་མ་ཟད་ཚོགས་དུས་ཀྱི་ཟླ་ཚེས་ཡས་མས་ནི་ཡེ་ཤུ་མ་ཤི་ཀའི་འཁྲུངས་ཚེས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གསར་དུ་བཞད་པ་དང་བསྟུན་གུང་གསེང་སོགས་འཁེལ་གྱི་ཡོད་སྟབས་གནམ་གྲུའི་འཛིན་བྱང་རང་བཞིན་གྱི་གོང་ཚད་མཐོན་པོ་ཆགས་ཡོད་པས། མཇུག་སྐྱོང་ཚོགས་དུས་ལ་གཞུང་གྲོན་ཚད་ལས་བརྒལ་བ་འགྲོ་ངེས་པ་མངོན་གསལ་ཡིན། དེས་ན་ད་ལན་གྱི་ཚོགས་དུས་ནི་དགོས་པ་དམིགས་བསལ་མེད་པ་དུས་ཚོད་མི་རན་པ། གཞུང་གྲོན་ཚད་ལས་བརྒལ་བ་འགྲོ་ངེས་པ་ལགས་ན། ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་བཞིན་ཕྱི་ལོའི་ཟླ་བ་གསུམ་པའི་གྲོས་ཚོགས་ཚོགས་དུས་བདུན་པར་ཉིན་གྲངས་འཕར་མ་འགའ་དང་བཅས་སྟབས་གཅིག་དུས་གཅིག་ལ་ཚོགས་ཐབས་ཤིག་ཡོང་བར་གནང་རོགས་ཞེས་འཁོད་འདུག། སྙན་ཞུའི་ནང་འཁོད་སྤྱི་འཐུས་རྣམས་ནི། སྤྱི་འཐུས་མི་འགྱུར་རྡོ་རྗེ། སྤྱི་འཐུས་དངོས་གྲུབ་རྡོ་རྗེ། སྤྱི་འཐུས་ཟླ་བ་ཕུན་སྐྱིད། སྤྱི་འཐུས་ཟླ་བ་ཚེ་རིང། སྤྱི་འཐུས་ཡེ་ཤེས་སྒྲོལ་མ། སྤྱི་འཐུས་བཀྲ་ཤིས་དོན་གྲུབ། སྤྱི་འཐུས་ཚེ་རིང་ལྷ་མོ། སྤྱི་འཐུས་ཀརྨ་དགེ་ལེགས། སྤྱི་འཐུས་རྔ་པ་གངས་རི། སྤྱི་འཐུས་པད་མ་མཚོ། སྤྱི་འཐུས་དབྲ་ཚ་བསོད་ནམས་ནོར་བུ། སྤྱི་འཐུས་བསྟན་འཛིན་ཆོས་འཛིན། སྤྱི་འཐུས་བློ་བཟང་ཐུབ་བསྟན། སྤྱི་འཐུས་ཆོས་གྲགས་རྒྱ་མཚོ། སྤྱི་འཐུས་བློ་བཟང་སྲི་ཐར། སྤྱི་འཐུས་རིག་འཛིན་ལྷུན་གྲུབ་བཅས་ཡིན་འདུག་གོང་ཞུས་ཀྱི་སྙན་ཞུ་དེ་དངོས་བདེན་ཡིན་མིན་སྙན་ཞུའི་ནང་འཁོད་པའི་སྤྱི་འཐུས་ཞིག་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བཀའ་འདྲི་ཞུས་པ་ཁོང་གིས་སྙན་ཞུ་དེ་དངོས་བདེན་ཡིན་ཞེས་གསུངས་བྱུང། འདི་ག་གསར་འགོད་པས་ཁུངས་ལྡན་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སྤྱི་འཐུས་ཚོའི་ལས་དོད་དང་ཉིན་དོད་དེ་བཞིན་འགྲིམ་འགྲུལ་ཚུད་པའི་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་དུས་གཅིག་ལ་འགྲོ་གྲོན་བསྡོམས་ཧིན་སྒོར་འབུམ་བཞི་བཅུ་ཞེ་ལྔ་ལྷག་གཏོང་གི་ཡོད་འདུག། ཡང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་སྤྱི་འཐུས་དཀོན་མཆོག་གཡང་འཕེལ་ལགས་སུ་ཚོགས་བརྡ་བཏང་བའི་ཚོགས་དུས་དྲུག་པའི་སྟེང་མཉམ་ཞུགས་གནང་ཐུབ་མིན་ཐད་བཀའ་འདྲི་ཞུས་པར་ཁོང་གིས་ཚོགས་དྲུང་ལས་ཁུངས་ཀྱིས་གསལ་བསྒྲགས་སྤེལ་བ་བཞིན་ཡོང་དགོས་ཀྱི་རེད་པ་ཞེས་འགྲེལ་བརྗོད་གནང་བྱུང། འོ་ད་ཚོགས་དྲུང་ལས་ཁུངས་ཀྱིས་གཞུང་འབྲེལ་གྱི་ཚོགས་བརྡ་བཏང་ཚར་རེ་ཡོང་ཁུལ་བྱེད་ཀྱི་ར། གཞན་ཡང་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་ཡུ་རོབ་སྤྱི་འཐུས་གཉིས་ཀྱང་ཚོགས་བརྡ་བཏང་བའི་ཚོགས་དུས་དྲུག་པའི་སྟེང་ཕེབས་རྒྱུའི་སྐུ་ངལ་ཡོད་སྐོར་ཚོགས་གཙོ་སྦྲེལ་པོ་གཉིས་ལ་སྙན་ཞུ་ཕུལ་ཡོད་འདུག་ཨེ་ཤེ་ཡ་དང་ཨོ་སྟྲེ་ལེ་ཤེ་ཡའི་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་སུ་ཕྱི་ཟླ་བཅུ་གཉིས་པའི་གྲོས་ཚོགས་ཚོགས་དུས་དྲུག་པའི་སྟེང་མཉམ་ཞུགས་གནང་ཐུབ་མིན་ཐད་བཀའ་འདྲི་ཞུས་པར་ཁོང་སྒེར་གྱི་གནས་སྟངས་ཀྱི་ཐོག་ནས་དཀའ་ངལ་ཡོད་ཀྱང་འབད་བརྩོན་བྱ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ད་བྱུང་ན་ནི་ཕྱི་ཟླ་བཅུ་གསུམ་ཉིན་གསུམ་པ་སྙན་གར་བཅར་རྒྱུ་ཡོད་པའི་འགྲེལ་བཤད་ཞུས་ཡོད། གཞན་ཡང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་གྲོས་ཚོགས་ཚོགས་དུས་དྲུག་པ་དེ་ཕྱི་ཟླ་བཅུ་གཉིས་ནང་ཚོགས་ཐུབ་མིན་ཐད་སྤྱི་འཐུས་རྒྱུན་ལས་ནང་གོ་བསྡུར་གྱིས། གྲོས་ཚོགས་ཚོགས་དུས་དྲུག་པ་དེ་བཞིན་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ནས་ཉི་ཤུ་རྩ་དགུ་བར་འཚོགས་གཏན་འཁེལ་ཡོད་འདུག་ཡང་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བཞི་བཅུ་པ་ནང་གསལ་ལྟར་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བདུན་པ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་གསུམ་པའི་ཚེས་བཅུ་བཞི་རེས་གཟའ་ཕུར་བུ་ནས་ཚེས་སུམ་ཅུ་རེས་གཟའ་སྤེན་པ་བར་ལས་ཉིན་བཅོ་ལྔ་རིང་བཞུགས་སྒར་སྤྱི་ལྷན་གྲོས་ཚོགས་ཚོགས་ཁང་ནང་འཚོགས་གཏན་འཁེལ་བའི་གསལ་བསྒྲགས་སྤེལ་འདུག། བཞུགས་སྒར་དྷརམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས། སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཆེས་མཐོའི་ལས་དོན་ལྷན་ཚོགས་ཀྱི་ཚོགས་གཙོ་གྲོས་ཚོགས་འོག་མའི་འཐུས་མི Chris Smith དང་ཟུང་འབྲེལ་ཚོགས་གཙོ་གྲོས་ཚོགས་གོང་མའི་འཐུས་མི Jeff Merkley མཆོག་གིས་མཚན་འཁོད་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་ཉིན་ཡོངས་ཁྱབ་གསལ་བསྒྲགས་སྤེལ་ཏེ་ཉེ་ལམ་ཨ་རིའི San Francisco རུ་ཚོགས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ཚོང་དོན་ལྷན་ཚོགས་སྐབས་སུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལས་འགུལ་བར་དམར་ཤོག་ཚོགས་པར་རྒྱབ་སྐྱོར་བྱེད་མཁན་གྱིས་ཉེས་རྡུང་བཏང་བའི་བརྙན་རིས་ཐོན་པའི་ཐད་ཐུགས་འཚབ་བྱུང་བ་གསུངས་ཤིང། གསལ་བསྒྲགས་དེའི་ནང་རྒྱ་ནག་དམར་ཤོག་ཚོགས་པའི་སྤྱི་ཁྱབ་དྲུང་ཆེ་ཞི་ཅིན་ཕིང་གཟའ་འཁོར་སྔོན་མའི་ནང San Francisco རུ་འབྱོར་སྐབས་གློག་བརྙན་ནང་འགྲོ་བ་མིའི་ཐོབ་ཐང་གི་ལས་འགུལ་བར་སུན་གཙེར་དང་རྡུང་རྡེག་བཏང་བའི་མངོན་པའི་ཐད་ཁོང་ཁྲོ་དྲག་པོ་སྐྱེས་བྱུང་ཞེས་དང། རྩ་ཁྲིམས་ནང་དུ་ཞི་བའི་ངང་ངོ་རྒོལ་བྱེད་མཁན་ལ་སྲུང་སྐྱོབ་བྱེད་པའི་ཐོབ་ཐང་ཐད་བརྩི་བཀུར་བྱ་དགོས་ཤིང། ཞི་རྒོལ་བར་དྲག་པོའི་འཚེ་བ་བྱུང་སྐབས་ཉེན་རྟོག་པ་ཚོས་གདོང་ལེན་ལག་བསྟར་བྱེད་དགོས་པ་རེད་ཅེས་གསུངས་འདུག། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། རྒྱ་ནག་གིས་ཤིན་ཅང་དང་ཧོང་ཀོང་བོད་སོགས་སུ་འགྲོ་བ་མིའི་ཐོབ་ཐང་ལ་འཇིགས་སུ་རུང་བའི་རྡོག་རོལ་གཏོང་བཞིན་པའི་གནས་སྟངས་ལ་ངོ་རྒོལ་བྱེད་མཁན་གྱི་ཞི་རྒོལ་བ་རྣམས་ཀྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་བདེ་འཇགས་ཚོགས་འདུར་ཞུགས་པར་ཞི་རྒོལ་བྱེད་པའི་སྐབས་སུ། དམར་ཤོག་ཚོགས་པའི་ཕྱོགས་གཏོགས་པ་དག་གིས་དྲག་རྒོལ་བྱས་ཡོད་ལ། དེ་ལས་ངོ་ལ་གདོང་འབག་གྱོན་པའི་རྒྱ་མི་སྐོར་ཞིག་གིས་བོད་ཀྱི་ཞི་རྒོལ་བ་དག་གི་མཐའ་བསྐོར་ནས་སྐར་མ་བཅོ་ལྔ་ཙམ་ལ་དྲག་རྒོལ་བྱས་ཡོད་ཅིང་དེ་ལས་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱི་སྐྲར་འཇུས་པ་དང་ལག་གི་ཁ་པར་འཕྲོག་ནས་ཆུའི་ནང་དུ་གཡུགས་པ་སོགས་བྱས་ཡོད་པ་འདུག་ལ། དེ་ལྟར་བྱེད་དགོས་དོན་ནི་ཁ་པར་ནང་དུ་བརྙན་པར་གྱི་བདེན་དཔང་ཡོད་པ་རྣམས་མེད་པར་བཟོ་ཆེད་ཡིན་པའི་སྐོར་སོགས་ལུང་འདྲེན་གྱིས་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་འདུག། ཉེ་ཆར་དབྱིན་ཡུལ་དུ་ཡོད་པའི The Faith and Belief Forum ཞེས་པའི་གཟེངས་རྟགས་ཚོགས་པས་རྒྱལ་ས་ལོན་ཌོན་ནང་དུ་ཡོད་པའི་སྨར་ཚང་བཀའ་བརྒྱུད་ཆོས་ཚོགས་ལ་ཆོས་ཚོགས་ཀྱིས་ཆོས་ཕྱོགས་ཀྱི་ཕན་ཐོགས་ཀྱི་ཞབས་འདེགས་བསྒྲུབས་པར་གཟེངས་རྟགས་ཤིག་གནང་ཡོད་པའི་སྐོར་ལ་སྨར་ཚང་བཀའ་བརྒྱུད་ཆོས་ཚོགས་ནས་གསལ་བསྒྲགས་ཤིག་སྤེལ་འདུག་དེ་ཡང་གསལ་བསྒྲགས་ནང་བཀོད་པར་གཞིགས་ན་སྨར་ཚང་བཀའ་བརྒྱུད་ནང་པའི་ཆོས་ཚོགས་ཀྱི་བསྟན་བདག་འགྲོ་མགོན་གངས་རི་ཀརྨ་རིན་པོ་ཆེ་མཆོག་གི་ཆོས་ཚོགས་ལ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཆོས་ཕྱོགས་ནས་སྤྱི་ཚོགས་ལ་ཕན་བདེའི་བྱ་བ་སྒྲུབ་པའི་གཟེངས་སུ་ཐོན་པའི་ཕྱག་ལས་ལ་གཟེངས་རྟགས་ཐོབ་པར་འཚམས་འདྲི་ཞུ་བ་དང་ཉེ་ཆར་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་ཉིན་གཟེངས་རྟགས་ཐོབ་པའི་གསལ་བསྒྲགས་བྱས་པ་ལྟར་གཟེངས་རྟགས་ཕུལ་ཡོད་པ་རེད་འདུག་འདི་ག་རླུང་འཕྲིན་ཁང་གིས་ཨ་མི་རི་ཀའི་མི་ནི་སོ་ཊ་ས་གནས་སུ་བཞུགས་མཁན་དགེ་བཤེས་མཆོག་ལྡན་ལགས་སུ་བཀའ་འདྲི་ཞུ་སྐབས། དབྱིན་ཡུལ་རྒྱལ་ཡོངས་སུ་གཞུང་ལ་དེབ་སྐྱེལ་བྱས་པའི་རྒྱལ་ཁབ་འདྲ་མིན་གྱི་རིས་མེད་ཀྱི་ཆོས་ཚོགས་ལྔ་ཁྲི་ཙམ་ཡོད་པ་དང་དེའི་ནང་ནས་རྒྱལ་ས་ལོན་ཌོན་དུ་དེབ་སྐྱེལ་བྱས་པའི་ཆོས་ཚོགས་ཉིས་སྟོང་ཉིས་བརྒྱ་ནས་གཟེངས་རྟགས་ཐོབ་མཁན་ཆོས་ཚོགས་སུམ་ཅུ་སོ་གཉིས་ཡོད་པའི་ནང་ནས་ནང་པའི་ཆོས་ཚོགས་གཅིག་པུ་དེ་སྨར་ཚང་བཀའ་བརྒྱུད་ཆོས་ཚོགས་ཡིན་པའི་སྐོར་ངོ་སྤྲོད་གནང་དོན་ལ།

ཨ་ནི་ལྷོ་རྒྱུད་ནང་བསྟན་མང་པོ་ཡོད་པ་དེའི་ནང་ནས། ད་ནང་པའི་ནང་ནས་སྨར་ཚང་བཀའ་བརྒྱུད་ཆོས་ཚོགས་གཅིག་པོ་འདྲ་གཅིག་རེད་ཤག་ད་ལྟ་འདི་ག་རེ་ཟེར་ན་རིན་པོ་ཆེ་ཆོས་ཚོགས་འདི་ཁོ་རང་ཚོ་ཞིབ་འཇུག་བྱས་པ་ནང་ནས་ནང་པ་ནང་ནས་གཟེངས་སུ་ཐོན་པ་ཞིག་ཆགས་འདུག་ཨ། སྨར་ཚང་བཀའ་བརྒྱུད་ཆོས་ཚོགས་ཀྱི་སློབ་ཁྲིད་དང་སྒོམ་སྒྲུབ་ཀྱིས་འགྲོ་བ་མི་རྣམས་ལ་ཕན་ཐོགས་ཡོང་བའི་ཐབས་ལམ་སྐོར་ལ་སྙིང་བསྡུས་ཤིག་ངོ་སྤྲོད་ཞུས་ན་ཆོས་ཚོགས་ཀྱི་སློབ་ཁྲིད་ཀྱི་ལམ་ལུགས་ནི་གནའ་སྔ་མོའི་ཐུན་མོང་མ་ཡིན་པའི་རྒྱ་གར་དང་བོད་ནང་གི་གནའ་བོའི་རིག་གཞུང་ཕྱུག་པོར་གཞིགས་ཏེ་སློབ་ཁྲིད་གནང་བཞིན་ཡོད་པ་དང་དེའི་ཐོག་ལ་སྒོམ་སྒྲུབ་ཉམས་ལེན་སློབ་ཁྲིད་གནང་བཞིན་ཡོད་པ་ནི་གཙོ་བོ་སྒོམ་སྒྲུབ་ཉམས་ལེན་རྒྱ་ཆེན་པོ་མ་ཡིན་པར་སྟབས་བདེ་བ་དང་མྱུར་པོ་ལས་སླ་པོའི་ཐོག་ནས་ལུས་སེམས་གཉིས་ཀྱི་འཕྲོད་བསྟེན་དང་བདེ་ཐང་ལ་ཡར་རྒྱས་གཏོང་ཐུབ་ཐབས་འབད་བརྩོན་གནང་གི་ཡོད་པ་རེད་འདུག། ཟླ་འདིའི་ཚེས་ཉི་ཤུ་དྲུག་ཉིན་བྱང་ཁཱ་ལི་ཧྥོ་ནི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་གཟའ་མཇུག་སློབ་གྲྭ་རྣམ་དཔྱོད་སྐྱེད་ཚལ་དུ་འདི་ལོ་བོད་ལྗོངས་ང་ཚོའི་ཕ་ཡུལ་གྱི་ཉིན་མོ་སྲུང་བརྩི་ཞུས་ཡོད་པ་དང་འདི་ནི་ས་གནས་དེར་ཐེངས་དང་པོ་དེ་ཡིན་འདུག་ལས་རིམ་དེའི་ནང་གཟའ་མཇུག་སློབ་གྲྭའི་འཛིན་གྲྭ་ལྔ་པ་ནས་དགུ་པའི་སློབ་མ་རྣམས་ཀྱིས་ལས་འཆར་སྣ་ཚོགས་ཀྱི་ནང་མཉམ་ཞུགས་གནང་ཡོད་པ་བཞིན། འཛིན་གྲྭ་དྲུག་པའི་སློབ་མ་རྣམས་ཀྱིས་ཕོ་བྲང་པོ་ཏ་ལ་དང་བསམ་ཡས་གཙུག་ལག་ཁང་གི་དཔེ་རིས་བཞེངས་བསྐྲུན་གནང་ཡོད་འདུག་བྱང་ཁཱ་ལི་ཧྥོ་ནི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་བོད་ཡིག་དགེ་རྒན་རྒྱ་སྟོན་བསྟན་འཛིན་དགེ་རྒྱས་ལགས་ཀྱིས་ལས་གཞི་འདི་དག་བརྒྱུད་ནས་བོད་ཀྱི་རིག་གཞུང་ངོ་སྤྲོད་བྱེད་ཐུབ་པ་མ་ཟད་བོད་ཀྱི་རིག་གཞུང་ཕུན་སུམ་ཚོགས་པའི་སྲོལ་རྒྱུན་སྐོར་ལ་གོ་རྟོགས་སྤེལ་བར་ཕན་ཐོགས་བྱུང་བ་ཁོང་གིས་སྤྱི་ཚོགས་དྲ་རྒྱའི་ཐོག་བཀོད་འདུག་ལ། ད་དུང་ཁོང་གིས་ཕྲུ་གུ་ཚོར་བོད་ཀྱི་རིག་གཞུང་སྐོར་ལ་མྱོང་བ་གསར་པ་སྤེལ་ཐུབ་པའི་ལས་གཞི་གསར་པ་ཞིག་ཡིན་པ་དང་ཕ་མ་རྣམས་ཀྱིས་རྒྱབ་སྐྱོར་གནང་ཡོད་པ་གསུངས་འདུག་ཁོང་གིས་ལས་གཞི་འདི་ལྟ་བུས་བོད་རིགས་གཞོན་ནུ་ཚོར་དམིགས་བསལ་བོད་ཀྱི་རིག་གཞུང་ལ་མུ་མཐུད་དོ་སྣང་སླེབས་པར་ཕན་ཐོགས་ཆེན་པོ་ཡོད་པ་ཞིག་ཡིན་པ་གསུངས་འདུག། རྒྱ་གར་ལྷོ་ཕྱོགས་མོན་གྷོར་འདོད་རྒུ་གླིང་བོད་མིའི་གཞིས་ཆགས་སུ་ཆགས་པའི་དགའ་ལྡན་ཤར་རྩེ་མཁན་ཟུར་རིན་པོ་ཆེ་རྗེ་བཙུན་བྱང་ཆུབ་ཆོས་ལྡན་མཆོག་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གསར་པར་འདེམས་ཐོན་བྱུང་འདུག་དེ་ཡང་འཚམས་འདྲིའི་ནང་དགའ་ལྡན་ཤར་རྩེའི་མཁན་ཟུར་རིན་པོ་ཆེ་རྗེ་བཙུན་བྱང་ཆུབ་ཆོས་ལྡན་མཆོག་ལ་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་ཉིན་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི

སྟོད་རྒྱུད་གྲྭ་ཚང་དུ་སྔགས་ཆོག་དང་སློབ་གཉེར་གནང་བ་དང་དེ་རྗེས་སྔགས་ཀྱི་རྩོད་རྒྱུགས་དང་སྔགས་ཀྱི་དམ་བཅའ་རིམ་པར་འཇོག་གནང་ཡོད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དྲུང་ནས་སྔ་རྗེས་དགེ་ཚུལ་དང་དགེ་སློང་སྡོམ་པ་ཞུས་ཡོད་ལ། ཁོང་གི་ཡབ་ཚེ་རིང་དབང་ཕྱུག་དང་ཡུམ་སྟོད་མངའ་རིས་པ་དབྱངས་འཛོམས་ཞུ་བ་བཅས་འཁོད་འདུག།

ཉིས་སྟོང་བཅུ་བདུན་ལོར་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གཞོན་པར་འདེམས་ཐོན་བྱུང་ནས་ལོ་དྲུག་རིང་མཛད་ཁུར་བཞེས་པ་མ་ཟད། ཉིས་སྟོང་བཅུ་དགུ་ལོར་ཨེ་ཤ་ཡའི་ནང་པའི་ཞི་བདེ་ལྷན་ཚོགས་ཀྱི་ཚོགས་གཞོན་དུ་བསྐོ་གཞག་བྱུང་སྟེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བཀའ་དགོངས་བཞིན་རྒྱ་གར་གཙོས་པའི་རྒྱལ་སྤྱིའི་ཡུལ་གྲུ་ཁག་ནང་འགྲོ་དོན་རྒྱ་ཆེ་མཛད་བཞིན་པ་སོགས་ཀྱི་གནས་ཚུལ་བཀོད་འདུག། ཨ་རིས་རྒྱ་ནག་གི་ཚོང་ལས་ཁང Tencent Holdings ཞེས་འཕྲིན་གཏོང་གི་མ་ལག་མཁོ་འདོན་ཁང་དང་ཨ་ལི་པཱ་པཱ་ཁེ་ལས་གཉིས་ཀྱི་བདག་དབང་ཡོད་པའི་ཚོང་ཁང་གི་དྲ་རྒྱའི་ཐོག་ནས་ཐོན་རྫས་རྫུན་མ་འཚོང་བའི་སྐྱོན་བརྗོད་བྱས་པ་དང། རྒྱ་ནག་གི་འཕྲུལ་ལས་ཁེ་ལས་ཁང ByteDance གྱི TikTok ཞེས་པ་དེ་བལ་ཡུལ་ནང་བཀག་འགོག་བྱས་པ་སོགས་ཉེ་བའི་ལོ་ཤས་ནང་རྒྱ་ནག་གི་བདག་དབང་ཡིན་པའི་ཚོང་ལས་ཁག་ལ་རྒྱལ་ཁབ་གང་སར་ནས་དམ་དྲག་ཆེ་རུ་ཕྱིན་ཡོད་པ་བཞིན་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གིས་ཕྱིའི་རྒྱལ་ཁབ་ཁག་ལ་ཚོང་འབྲེལ་གྱི་སྒོ་ཕྱེ་བ་དང་དུས་མཚུངས་སུ། ཕྱིའི་ཉེན་ཚབ་དང་དཀའ་ངལ་གདོང་ལེན་བྱེད་དགོས་པར་ཕྱི་འབྲེལ་ཁྲིམས་ལུགས་ཀྱི་དབང་བསྒྱུར་ཤུགས་ཆེ་རུ་གཏང་དགོས་པ་བརྗོད་འདུག་རྒྱ་ནག་གཞུང་གིས་དཔལ་འབྱོར་ཚོང་འབྲེལ་ཆེད་ཕྱིའི་རྒྱལ་ཁབ་སུམ་ཅུ་སོ་ལྔའི་ནང་རྒྱ་ནག་གི་ཁྲིམས་རྩོད་ལས་ཁུངས་བརྒྱ་དང་བརྒྱད་ཅུ་བཙུགས་ཏེ་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་ལས་ཁུངས་དེ་འདྲ་བརྒྱ་ཆ་ལྔ་བཅུ་ཙམ་འཕར་ཡོད་པ་དང། ཞི་ཅིན་ཕིང་གིས་རྒྱ་ནག་གིས་ཕྱི་རྒྱལ་དང་འབྲེལ་བའི་ལས་དོན་ཁག་གི་ཆེད་ཁྲིམས་མཐུན་ཡར་རྒྱས་གཏོང་བ་དང་འཛམ་གླིང་གི་ཚད་མཐོའི་ཁྲིམས་མཐུན་ཁེ་ལས་འཛུགས་སྐྲུན་བྱེད་ཆེད་ཡིན་པ་བརྗོད་ཡོད་པ་རེད། འོན་ཀྱང་ནུབ་ཕྱོགས་ཀྱི་རྒྱལ་ཁབ་ཨ་རི་དང་ཁ་ན་ཏྲ། དབྱིན་ཡུལ་སོགས་ཀྱིས་རྒྱ་ནག་གིས་ཁྲིམས་འགལ་གྱི་ཐོག་ནས་ཕྱི་རྒྱལ་དུ་ཉེན་རྟོག་པའི་ལས་ཁུངས་བཙུགས་ཏེ། ཕྱི་རྒྱལ་གྱི་མི་དམངས་ལ་ལྟ་རྟོག་བྱེད་ཀྱི་ཡོད་པའི་སྐྱོན་འཛུགས་བྱས་ཡོད་ནའང་རྒྱ་ནག་གཞུང་གིས་ལས་ཁུངས་འདི་དག་ཕྱི་སྡོད་རྒྱ་རིགས་ཚོར་རོགས་སྐྱོར་ཆེད་བཙུགས་པ་བརྗོད་ཀྱི་ཡོད་པ་ལས་ཁྲིམས་འགལ་གྱི་ལས་དོན་སྤེལ་གྱི་མེད་ཚུལ་བརྗོད་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་ནས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་རེས་གཟའ་ལྷག་པའི་ཉིན་བོད་དོན་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་ཞེས་པ་དེ་འོས་བསྡུའི་ལམ་ནས་གཏན་འབེབས་གནང་གི་ཡོད་སྟབས་ཁྲིམས་འཆར་དེའི་ནང་དོན་དང་གལ་གནད་དེ་བཞིན་གཏན་འབེབས་གནང་ཐུབ་པའི་རེ་བ་ཡོད་མེད་སོགས་ཀྱི་སྐོར། བྱང་ཨ་མི་རི་ཀའི་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཨ་མེ་རི་ཁའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བོད་དོན་ཁྲིམས་འཆར་གཏན་འབེབས་གནང་ཆེད་དེ་རིང་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་ཉིན་འོས་བསྡུ་གནང་གི་ཡོད་འདུག་དེ་ཡང་བོད་དོན་ཁྲིམས་འཆར་ཨང HR five three three ཞེས་པར་བསྐྱར་བཅོས་གནང་བའི་ཁྲིམས་འཆར་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་གཞོན་པ་གྲོས་ཚོགས་ཀྱི་ཚོགས་མི Gregory Meeks ལགས་ནས་བཏོན་ཡོད་པ་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་བསྐྱར་བཅོས་ཁྲིམས་འཆར་དེར་རྒྱབ་སྐྱོར་གནང་ཐོག་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ངོས་ནས་གང་མྱུར་གཏན་འབེབས་གནང་དགོས་པའི་ནན་སྐུལ་ཞུས་བཞག་བསྐྱར་བཅོས་ཁྲིམས་འཆར་དེའི་ནང་ཨ་མི་རི་ཀའི་ངོས་ནས་བོད་མིར་རྒྱབ་སྐྱོར་བྱེད་བཞིན་ཡིན་པ་དང་གྲོས་ཚོགས་ཀྱི་ངོས་ནས་བོད་ཀྱི་གནད་དོན་དེ་ཞི་བའི་ངང་ནས་སེལ་ཐབས་སུ་རྒྱབ་སྐྱོར་བྱ་རྒྱུར་དམ་བཅའ་བརྟན་པོ་ཡོད་ཅེས་འཁོད་ཡོད་འདུག་ལ། ད་རེས་ཀྱི་བོད་དོན་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་དེ་གཏན་འབེབས་གནང་ཐུབ་པ་ཡིན་ན། དེ་ནི་ལོ་རྒྱུས་ནང་འཁོད་ཡག་གི་ཁྲིམས་འཆར་གལ་གནད་ཆེན་པོ་ཞིག་ཡིན་ལུགས་བྱང་ཨ་མི་རི་ཀའི་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ད་རེས་ཀྱི་བོད་དོན་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་དེ་ཧ་ལས་པའི་གལ་གནད་ཆེན་པོ་ཞིག་དང་གལ་ཏེ་ཁྲིམས་འཆར་དེ་གཏན་འབེབས་བྱུང་བ་ཡིན་ན་ལོ་རྒྱུས་ནང་ལ་ཡག་འཁོད་ཡག་གི་ཁྲིམས་འཆར་གནད་འགག་ཆེན་པོ་གཅིག་ལྷག་པར་དུ་བོད་དོན་དང་འབྲེལ་བའི་ཐོག་གནད་འགག་ཆེན་པོ་གཅིག་ཆགས་ཀྱི་འདུག་བསམ་གྱི་འདུག་འདི་ཞུ་དགོས་དོན་རེད་འདི། ཁྲིམས་འཆར་འདི་གི་ད་དམིགས་ཡུལ་གཙོ་བོ་རེད་འདི། ད་བོད་རྒྱ་འབྲེལ་མོལ། ཉིས་སྟོང་བཅུ་ནས་མཚམས་ཆད་པ་འདི་སླར་གསོ། ཡོང་ཐུབ་ཡས་ཆེད་དུ་ལ་ཡ་ད་གཙོ་བོ་དམིགས་ཡུལ་འདི་ཞེས་བྱ་བྱས། ཨ་འདི་ནང་དོན་གནད་འགག་ཆེ་གཅིག་ཨ་ནི་རྒྱལ་སྤྱི་གི་ཁྲིམས་ལུགས་གཞི་བཟུང་གི་བོད་མི་ཚོ་ལ་ཡང་རང་ཐག་རང་གཅོད་བྱེད་ཡས་ཀྱི་ཐོབ་ཐང་སྤྲད་དགོས་ཀྱི་ཡོད་པ་དང་ཨ་ལྷག་པར་དུ་གཅིག་ཨ་རི་གཞུང་བོད་དོན་གི་སྲིད་ཇུས་ལངས་ཕྱོགས་ཐོག་ལ་ཡང་དུས་རྒྱུན་རྒྱ་ནག་ནས་ལོག་བཤད་བྱས་བྱས་ཨ་ནི་སྔ་མོ་ནས་བོད་རྒྱ་མིའི་ཆ་ཤས་རེད་ཟེར་ཡས་འདི་ལ་ཡང

ལྷག་པར་དུ། བོད་དོན་ཐོག་ལ་ཡ་དམིགས་བསལ་འབྲེལ་མཐུད་པ་ལས་ཁུངས་ལ་ཡ་ཨ་ནི་རྒྱ་ནག་གཞུང་གིས་ད་བོད་པ་གི་སྐད་ཡིག་རིག་གཞུང་དང་ནང་བཞིན་ང་ཚོའི་ལོ་རྒྱུས་ཆོས་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་འདི་འདྲའི་ཐོག་ལ་ཡ་གཅིག། ལོག་ཕྱོགས་ཀྱི་གཅིག་གནས་ཚུལ་མང་པོ་ཞིག་བཀྲམ་ཡས་འདི་ལ་ཡང་ཨ་ནི་དངོས་ཡོད་གནས་ཚུལ་ག་རེ་ཡིན་པ་འདི་མ་རྒྱལ་སྤྱི་ནང་ལ་ཡང་འགྲེམས་སྤེལ་བྱེད་ཐུབ་ཡས་ཆེད་དུ་ལ་ཡང་ཨ་ནི་དཔལ་འབྱོར་གྱི་མཐུན་འགྱུར་ཐོག་ནས་ཁྲིམས་འཆར་འདི་བརྒྱུད་བྱས་ལས་ཁུངས་དེ་ལ་ཡང་དཔལ་འབྱོར་མཐུན་འགྱུར་དང་ལས་འགན་འདི་ག་གཉིས་ཀ་དེ་ཐུགས་སུ་ཆུད་ཡས་པ་ཅིག་ཁྲིམས་འཆར་ཆགས་བསྡད་ཡོད་རེད།
རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་བསྟན་ཆོས་རྒྱ་མཚོ་ལགས་ཀྱིས་བོད་དོན་ཁྲིམས་འཆར་དེས་རྒྱ་ནག་གཞུང་ལ་བོད་ཀྱི་དཀའ་རྙོག་དེ་བཞིན་ཞི་བའི་གྲོས་མོལ་གྱི་ལམ་ནས་སེལ་ཐབས་གནང་དགོས་པའི་བརྡ་ལན་གསལ་པོ་ཞིག་རྒྱ་ནག་གཞུང་ལ་སྤྲད་ཡོད་པ་རེད་ཅེས་གསུངས་བཞག་ཡང་ཁྲིམས་འཆར་དེའི་ནང་གལ་ཆེ་བ་ཞིག་ནི་རྒྱ་ནག་གཞུང་གིས་ལོ་རྒྱུས་ཀྱི་ཐོག་ནས་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པར་བཤད་བཞིན་པ་དེ་བདེན་པ་མིན་པ་གསལ་པོར་བཀོད་ཡོད་པའི་སྐོར་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བའི་ནང་ཁོང་གིས། དེའི་ཁྲིམས་འཆར་ནང་དོན་གནད་དཔེ་གལ་ཆེ་ཅིག་དེ། ལོ་རྒྱུས་ཐོག་ནས་ཨ་ནི་བོད་དེ་རྒྱ་ནག་ཆ་ཤས་རེད་ལབ་རྒྱ་ནག་བཤད་བསྡད་དེ་བདེན་པ་མིན་པ་ཅིག་བྱས་ཨ། ད་རྒྱ་ནག་གིས་བོད་ཐོག་ལ་ཡ། བོད་ཀྱི་ལོ་རྒྱུས་རེད་ཨ་ནི་བོད་ཀྱི་ད་ཁ་ཆེའུ་རེད་ཨ། ད་རྒྱལ་བ་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེ་གི་སྒྲིག་འཛུགས་དེ་ལ་ཡ་ལོག་བཤད་དང་འཁྱོག་བཤད་བྱེད་དགོས་པ་དེ་ལ་ཨ་རིའི་སྲིད་གཞུང་གི་ངོས་ཕྱོགས་ནས་གདོང་ལེན་བྱེད་དགོས་པ་ཆ་རྐྱེན་ཅི་ཡོད། ཡང། དེ་རིང་ཚེས་ཉེར་དགུ་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བོད་དོན་ཁྲིམས་འཆར་དེ་འོས་བསྡུའི་ལམ་ནས་གཏན་འབེབས་གནང་གི་ཡོད་པ་དང། གཅིག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཨ་མི་རི་ཀའི་གྲོས་ཚོགས་ནང་བོད་དོན་ལ་རྒྱབ་སྐྱོར་ཆེན་པོ་ཡོད་པ་དང། དེའི་ཐོག་ད་ལན་གྱི་ཁྲིམས་འཆར་དེ་རྒྱལ་སྤྱིའི་ཁྲིམས་དང་མཐུན་པའི་ཁྲིམས་འཆར་ཞིག་ཡིན་སྟབས་གྲོས་ཚོགས་ཀྱི་ཚོགས་ཆུང་ནས་སྤྱི་མོས་སམ་ཡང་ན་མང་མོས་ཀྱི་ཐོག་ནས་རྒྱབ་སྐྱོར་ཐོབ་པའི་རེ་བ་ཡོད་ཅེས་བྱང་ཨ་མི་རི་ཀའི་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་ཀྱིས་གསུངས་གནང་གི་འདུག། ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ཡིན། གཤམ་ལ་བོད་ཀྱི་རྫ་ཆུ་རྒྱུག་ཡུལ་གྱི་ཁྱིམ་མཚེས་རྒྱལ་ཁབ་ཁག་ནང་རྫ་ཆུའི་སྐོར་བགྲོ་གླེང་ཤུགས་ཆེ་བྱེད་བཞིན་པའི་སྐབས་དེར་བོད་མིའི་ལངས་ཕྱོགས་གསལ་སྟོན་གྱི་ཆེད་དུ་བོད་ཀྱི་ཁོར་ཡུག་ཚོགས་ཆེན་བཞི་པ་དེ་འཚོགས་གནང་ཡོད་པའི་སྐོར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ཀྱིས་གསུངས་པའི་གནས་ཚུལ་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཟླ་བ་འདིའི་ཕྱི་ཚེས་ཉི་རྩ་བདུན་དང་རྩ་བརྒྱད་ཉིན་གཉིས་རིང། ཐའི་ལེན་རྒྱལ་ས་བྷན་ཀོག་ཏུ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་དང། ཐའི་ལེན་ཆུ་ལ་ལོང་ཀོན་གཙུག་ལག་སློབ་ཁང་གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་གཙུག་ལག་སློབ་ཁང་དེའི་ནང་བོད་ཀྱི་ཁོར་ཡུག་ཚོགས་ཆེན་ཐེངས་བཞི་པ་དེ་ཚོགས་གནང་ཡོད་ཅིང། ལྷན་ཚོགས་དེའི་ནང་གཙོ་བོ་ཆུ་བོ་ཆེ་ཤོས་རྫ་ཆུ་རྒྱུག་ཡུལ། ཐའི་ལེན་དང་ལ་ཨོས། ཀམ་བོ་ཌི་ཡ་དང་ཝེཏ་ནམ་བཅས་ཀྱི་ནང་རྒྱུག་བཞིན་ཡོད་པས། རྒྱ་ནག་གཞུང་གིས་ལོ་ཤས་ནས་བཟུང་ཆུ་རགས་སྔ་རྗེས་རིམ་པས་བརྒྱབ་སྟེ་རྫ་ཆུ་རྒྱུག་ཡུལ་གྱི་ས་ཁུལ་ཁག་གི་ནང།

Professor Brahma Chellaney གྱིས་གསུང་བཤད་གནང་བའི་ནང་བོད་ཀྱི་ཁོར་ཡུག་དེ་གོ་ལའི་ཚ་དྲོད་རྒྱས་བཞིན་པར་ཤུགས་རྐྱེན་ཤུགས་ཆེ་ཐེབས་བཞིན་ཡོད་པ་གསུངས་གནང་བ་མ་ཟད་ད་དུང་ཁོང་གིས། Climate Security of the Northern Hemisphere། ཁོང་གིས་གསུངས་ཡག་ལ་བྱང་ཕྱེད་གོ་ལའི་གནམ་གཤིས་གནས་སྟངས་དེ་ཧ་ཅང་ཛ་དྲག་ཆགས་ཡོད་ཅིང། དེའི་རྒྱུ་མཚན་ནི་བོད་ཀྱི་ཁོར་ཡུག་གཏོར་སྐྱོན་ཚབས་ཆེ་ཐེབས་པའི་རྒྱུ་མཚན་གྱིས། གོ་ལའི་གནམ་གཤིས་འགྱུར་ལྡོག་འགྲོ་བཞིན་པ་དེ་འཆར་གཞི་དང་ལྡན་པའི་ཐོག་ནས་གདོང་ལེན་བྱ་རྒྱུར་བོད་ཀྱི་ཁོར་ཡུག་དེ་གཙོར་བཟུང་བྱ་རྒྱུ། ངོས་འཛིན་དགོས་པ་སོགས་ཀྱི་གཏམ་བཤད་གནང་འདུག་དེ་བཞིན་ཨ་ད་ལོ་འཛམ་གླིང་ཁོར་ཡུག་ཚོགས་ཆེན་ཐེངས་ཉི་རྩ་བརྒྱད་པ་དེ། དེ་བཞིན་ཨ་ད་ལོ་འཛམ་གླིང་ཁོར་ཡུག་ཚོགས་ཆེན་ཐེངས་ཉི་རྩ་བརྒྱད་པ་དེ་ཁ་ཆེ་ལུང་པའི་ནང་འཚོགས་བཞིན་ཡོད་སྟབས་ལྷན་ཚོགས་དེའི་ནང་ཚོགས་ཞུགས་བྱ་རྒྱུར་བོད་མིའི་འདོད་དོན་སྒྲུབ་རྒྱུ་ཁག་པོ་མཐོང་སྟེ་ད་ལན་ཐའི་ལེན་གྱི་ནང་ལྷན་ཚོགས་དེ་འཚོགས་གནང་ཅིང། ལྷན་ཚོགས་དེ་བརྒྱུད་ཐུན་མོང་གི་བསྒྲགས་གཏམ་ཞིག་སྤེལ་གནང་རྒྱུ་ཡིན་པ་གསུངས་གནང་བྱུང།

འདི་ཚང་མ་ང་ཚོ་དང་འདྲ་མཉམ་ཞུགས་པ་ཚང་མ་མཉམ་རུབ་བྱེད་ཆེད་ང་ཚོ་གི་ཕ་ད་ལན་གཅིག་སྤེལ་རྒྱུའི་བསམ་བློ་ཅིག་ཡོད་གསུངས། ཕྱི་ལོ་ཉིས་སྟོང་ཉི་རྩ་གཅིག་ལོར་རྒྱ་ནག་གཞུང་གིས་རྫ་ཆུ་གཙང་པོའི་རྒྱུད་ཆུ་ཤུགས་གློག་ཁང་བརྒྱབ་བཞིན་པ་དང་འབྲེལ་ནས་བརྟག་བཤེར་རིང། གཙང་པོའི་ཆུ་ཤུགས་ཉུང་དུ་གཏང་རྒྱུ་བརྗོད་པས། རྒྱལ་སྤྱིའི་ཁོར་ཡུག་ཆེད་མཁས་པ་ཚོས་རྒྱ་ནག་གཞུང་གི་བྱེད་སྟངས་དེ་གཙང་པོའི་ཐོག་ཉ་བཟུང་ནས་འཚོ་རྟེན་བྱེད་མཁན་དང་རྫ་ཆུ་གཙང་པོའི་རྒྱུད་མི་མང་ས་ཡ་དྲུག་ཅུ་ཙམ་གྱི་ཚེ་སྲོག་དང་འཚོ་གནས་ལ་དཀའ་ངལ་བཟོ་བཞིན་ཡོད་པའི་ཉེན་བརྡ་བཏང་ཡོད་པ་རེད། རྫ་ཆུ་ནི་བོད་ནང་གི་མཚོ་སྔོན་རྫ་སྟོད་རྫོང་ནས་བབས་བཞིན་པ་དང། དེ་ནས་ཆབ་མདོ་དང་སྨར་ཁམས་སོགས་བརྒྱུད་དེ། ཡུན་ནན་དུ་བཞུར་བའི་རྗེས་མེ་ཀོང་གཙང་པོར་འདྲེས་ནས། འབར་མ་དང་ལ་ཨོས། ཐའི་ལེན་སོགས་རྒྱལ་ཁབ་ཁག་བརྒྱུད་དེ་བཞུར་རྒྱུན་གྱི་རིང་ཚད། སྤྱི་ལེ་ཉིས་སྟོང་གཅིག་བརྒྱ་བདུན་ཅུ་དོན་དགུ་དང། བབས་ཡུལ་གྱི་ས་ཁྱོན་སྟོང་སྨི་གྲུ་བཞི་མ། ཁྲི་བརྒྱ་དང་དྲུག་ཅུ་རེ་བཞི་ཙམ་ཟིན་ཡོད་ལ། ལྷོ་ཤར་ཨེ་ཤ་ཡའི་ཡུལ་གྲུ་ཁག་གི་ནང་རྒྱུག་བཞིན་པའི་གཙང་པོ་ཞིག་ཡིན་པ་དང། དེ་ནི་ལྷོ་ཤར་ཨེ་ཤ་ཡའི་ནང་གལ་འགངས་ཆེ་བའི་གཙང་པོའི་གྲས་ཞིག་ཡིན་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཐེངས་འདིའི་དམིགས་བསལ་ཆེད་མཇལ་གྱི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེའི་ནང་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་བཅོ་ལྔ་དེ་འཚོགས་བཞིན་ཡོད་སྟབས་ཚན་རིག་གི་ཚིག་བོད་སྐད་ནང་ཕབ་བསྒྱུར་ཞུ་ཕྱོགས་དང་གཏན་འབེབས་གནང་ཕྱོགས་དེ་བཞིན་གལ་གནད་སོགས་ཀྱི་ཐད་ཨེམ་རི་དང་བོད་ཀྱི་ཚན་རིག་ལས་འཆར་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་བཅོ་ལྔ་པ་དེ་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཉིས་ཉིན་རྒྱ་གར་ལྷོ་ཕྱོགས་ཀར་ན་ཏྲ་ཀ་མངའ་སྡེའི་ནང་དུ་ཡོད་པའི་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་དུ་དབུ་འཛུགས་གནང་འདུག་ལ། ཕྱི་ཚེས་སུམ་ཅུ་ཉིན་མཇུག་སྒྲིལ་གནང་རྒྱུ་ཡིན་འདུག། ལྷན་ཚོགས་དེ་ནི་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་ནས་གོ་སྒྲིག་གནང་བ་ཞིག་ཡིན་འདུག་ལྷན་ཚོགས་དེའི་ཐོག་བོད་པའི་དགོན་སྡེ་དང། ཤེས་ཡོན་བསྟི་གནས་འདྲ་མིན་ཁག་བདུན་ནས་ལོ་ཙཱ་བ་དང་རིག་གཞུང་དང་རིག་གནས་ལ་མཁས་པའི་སྐྱ་སེར་ཕོ་མོ་ཁྱོན་བསྡོམས་ནས་བཅུ་གཉིས་ཙམ་ནས་མཉམ་ཞུགས་གནང་ཡོད་འདུག་ལྷན་ཚོགས་དེའི་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་སུ། ལྷན་ཚོགས་དེའི་དམིགས་ཡུལ་དང་རྒྱབ་ལྗོངས་ལོ་རྒྱུས་སོགས་ཀྱི་སྐོར་ལ་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ཨེ་ནི་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོ་དང་ཨེ་ནི་བོད་ཀྱི་ཚན་རིག་ལས་འཆར་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཀརྨ་བསྟན་འཛིན་ལགས་ཀྱིས་ཀྱང་ད་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ཐོག་ནས་ཀྱི་གོ་སྒྲིག་ཞུས་པའི་ད་རྒྱལ་སྤྱིའི་ཚན་རིག་བརྡ་ཆད་ཀྱི་གཏན་འབེབས་ལས་རིམ་གྱི་ཨེ་ཚོགས་འདུ་ཐེངས་བཅོ་ལྔ་པ་དེ་ད་དུག་ཚེས་པ་ཉི་ཤུ་རྩ་གཉིས་ཉིན་དཀར་འགོ་འཛུགས་གནང་ཡོད་ཙང་ཨེ་ནི་ཐོག་མར་དེ་བཀའ་འདྲི་ཞུ་ཡ་དེ་ལ་ཅིག་ད་རན་ཡ་ཅིག་གི་འདི་འདྲའི་བརྡ་ཆད་གཏན་འབེབས་གནང་ཡ་གི་ལས་རིམ་དེ་ཚོགས་འདུ་འཚོགས་དགོས་པའི་དམིགས་ཡུལ་གཙོ་བོ་དེ་ག་རེ་ཡིན་པ་ཡིན་ནམ། དང་པོ་ཐོག་མ་དེ་ལ་ད་ལྟ་ཚོགས་འདུ་འདི་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཚོགས་འདུ་ལབ་ནས་འདུ་ཞུ་ཡོད་རེད། འདི་ཐེངས་དང་པོ་དེ་ཕྱི་ལོ་ཉིས་སྟོང་དགུ་ལ་འདུ་ཚོགས་གནང་བ་རེད། ད་ད་ལྟ་བར་དུ་ཉིས་སྟོང་ཉི་ཤུ་རྩ་གཉིས་བར་དུ་ཐེངས་བཅུ་བཞི་འདུ་ཚོགས་ཟིན་པ་བྱས། འདི་ཡི་ད་དགོས་པ་དང་དམིགས་ཡུལ་གཙོ་བོ་དེ་ག་རེ་རེད་ཞུ་བ་ཡིན་ན་ད་ལྟ་ང་ཚོ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་འདི་ཕྱི་ལོ་ཉིས་སྟོང་དྲུག་ནས་དུས་སུ་འགོ་བཙུགས་ཞུས་ཨ་ནི་དེ་ནས་ཉིས་སྟོང་བརྒྱད་ནས་བྱས་ནས་ད་ང་ཚོ་དུས་སུ་དངོས་སུ་སྔོན་འགྲོ་གི་ལག་བསྟར་དེ་བྱས་ཨ་ནི་དེ་ནས་ཉིས་སྟོང་བཅུ་བཞི་ནས་ད་ལག་བསྟར་གྱི་ལས་རིམ་དེ་དུས་སུ་སྡེ་ཁག་གསུམ་གཙོ་བོ་བྱས་ཨ་ནི་དགོན་སྡེ་གྲྭ་ཚང་གིས།

དེ་གཉིས་ནང་ལ་ནུབ་ཕྱོགས་ལ་ཞུགས་ཐུབ་པ་རེད། འདི་གི་བརྒྱུད་རིམ་འདི་ནང་ལོགས་ལ་བསྒྱུར་བའི་སྐབས་སུ་ལོ་ཙཱ་བ་ཚོ་ལ་ད་ང་ཚོའི་བོད་ཡུལ་གྱི་ནང་ལོགས་ལ་སྤྱི་བཏང་གི་ཚན་རིག་གི་བརྡ་ཆད་དེ་དཀོན་པོ་ཞིག་ཆགས་བསྡད་ཀྱི་ཡོད་པ། དེ་སྔོན་ནས་ད་ཡོད་པ་དེ་ཁ་ཤས་ཞིག་མ་གཏོགས་དེ་མ་གཏོགས་མེད་པ་སོང་ཙང་ཨ་ནི། ང་ཚོའི་གི་ལོ་ཙཱ་བ་རྣམས་ཀྱིས་འདུག་སློབ་དེབ་དེ་ཚོ་བསྒྱུར་བའི་སྐབས་སུ་ཨ་ནི། ཐ་སྙད་གསར་བ་ག་རེ་བྱུང་བ་ཡིན་ན་འདི་ཁོ་ཟུར་ལ་འདུག་བསགས་ནས་བསགས་ནས་ཨ་ནི་བཞག་ན། ཨ་ནི་ང་ཚོ་ད་ལྟ་འདི་ཚན་རིག། བརྡ་ཆད་ཀྱི་གཏན་འབེབས་ཀྱི་ཚོགས་འདུ་དེ་ཡར་འདུས་ཡོང་བའི་སྐབས་སུ་དེ་ཚོའི་ནང་ལོགས་ལ་ཡར་འཁྱེར་ཡོང་ཚིག་དེ་ཚོ། ཨ་ནི་དེ་ཚོ་ལ་སྐབས་སུ་ད་སྤྱི་ཡོངས་ཀྱི་ཆེད་ལས་པ་དཔེར་ན་བཤད་ཤེ་ན་བོད་སྨན་ལ་མཁས་པ་དང་དེ་ག་ནང་བཞིན་གྱི་ད་ཡར་ནམ་རྒྱུན་དུ་ལོ་ཙཱ་བ་གནང་མཁན་དང་དེ་འདྲའི་གྱི་གདན་ཞུ་གནང་ནས་ཨ་ནི་སྔོན་མ་དང་པོ་དེ་འཚོགས་ཡག་དེ་ཨེ་མོ་རི་ནས་འགོ་ཚུགས། ལགས་འོང། དེ་ནས་སྤྱི་ལོ་ཉིས་སྟོང་བཅོ་བརྒྱད་བར་དུ་ཨེ་མོ་རི་རང་ལ་འཚོགས་གནང་གི་ཡོད་རེད། ཨ་ནི་ད་ལྟ་ཉིས་སྟོང་བཅུ་དགུ་ནས་བྱས་ནས་ད་ང་ཚོ་མ་རྒྱ་གར་ནང་ལོགས་ལ་འཚོགས་པའི་འགོ་ཚུགས་པ་རེད། ལགས་འོང། དེ་དམིགས་ཡུལ་དེ་གཙོ་བོ་ད་ང་རང་ཚོའི་ཐ་སྙད་དུ་སློབ་དེབ་དང་ང་རང་ཚོ་གི་ད་ཡིག་ཆ་དང་དེ་ནས་ག་རེ་བསྒྱུར་བ་ཡིན་ན་དེའི་སྐབས་སུ་ད་ང་རང་ཚོ་ལ་ཐ་སྙད་གསར་བ་བྱུང་བསྡད་པ། ཨ་ནི་རྒྱུན་ལྡན་གྱི་ད་ང་ཚོ་ཚིག་མཛོད་དང་དེ་འདྲའི་ནང་ལ་མེད་པ་ད་འདི་ཚོ་གསར་དུ་བཟོ་དགོས་ཡོད་འདི་ཚོ་ད་ཅིག་བཟོ་ཐུབ་པའི་ད་བགྲོ་གླེང་ཟེར་གྱི་ད་སྡིངས་ཆ་འདྲ་བ་ཅིག་ཏུ་ཆགས་བསྡད་ཀྱི་ཡོད་རེད། ལགས་སོ་ཨེ་ནི་ད་ལྟ་བར་དུ་ཅིག་ད་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་བཅུ་བཞི་ཚོགས་ཟིན་ནས་ད་ཚན་རིག་བརྡ་ཆད་མང་པོ་ཞེ་པོ་ཅིག་ད་བོད་སྐད་ནང་ལ་བཟོས་ནས་གཏན་འབེབས་འདུག་གནང་ནས་སློབ་དེབ་དེ་འདྲ་ཡང་བཟོས་གནང་ཡོད་ཙང་ཨེ་ནི་སློབ་དེབ་དེ་ཚོ་བེད་སྤྱོད་སུས་གཏང་གི་ཡོད་མེད་དང་ཨེ་ནི། མང་ཚོགས་ནས་གལ་སྲིད་བེད་སྤྱོད་བཏང་འདོད་ཡོད་པ་ཡིན་ན། དྲ་རྒྱའི་ནང་ལ་ལྟ་ཀློག་བྱེད་ས་དེ་འདྲ་ཡོད་མེད་སྐོར་ལ་མདོར་བསྡུས་གསུང་རོགས་གནང། ལགས་འོང་ད་ང་ཚོའི་གི་ད་ལྟ་སློབ་དེབ་འདི་ལོ་རིམ་དྲུག་གི་སློབ་དེབ་དཔེར་ན་བཤད་ཤེ་ན་དངོས་ཁམས་ཡིན་ན་ལོ་དང་པོ་ནས་བྱས་ནས་དྲུག་པ་བར་བྱས། དེ་ག་ནང་བཞིན་སྐྱེ་དངོས་བྱས་དེ་ག་ནང་བཞིན་དབང་རྩ་ཚན་རིག། ཨ་ནི་དེའི་གི་མཉམ་དུ་ད་ལྟ་ང་ཚོ་ཚན་རིག་གི་ད་ད་ལྟ་ལྟ་གྲུབ་གི་སྐོར་ལ་སློབ་དེབ་དེ་འདྲ་གཉིས་བྱས་ཨ་ནི་དེ་ག་ན་གཞན་པ་དེ་འདྲའི་སློབ་དེབ་མང་པོ་ཞིག་ཡོད་རེད་ད་དེ་ཚོ་ཚང་མ་ང་ཚོའི་གི་ད་ད་ཨེ་མོ་རི་བོད་ཀྱི་ཚན་རིག་ལས་རིམ་གི་དྲ་རྒྱའི་ནང་ལོགས་ལ་དུ་རིན་པ་མེད་པའི་ཐོག་ནས་ང་ཚོའི་གི་ད་སུ་ཡིན་ན་ཡང་སྤྱོད་ཆོག་གི་ཡོད་རེད་ད་དེ་ཡི་དང་པོ་སློབ་དེབ་དེ་ང་ཚོ་བེད་སྤྱོད་གནང་ས་དེ་ད་ད་ལྟ་དེ་ང་ཚོ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གི་འགོ་ཁྲིད་པའི་གི་ད་ལག་བསྟར་གི་རིམ་པ་ཉིས་སྟོང་བཅུ་བཞི་ནས་བཅུ་དགུ་བར་ལ་དུས་སུ་ལོ་རིམ་ལོ་དྲུག་གི་ལས་རིམ་ཞིག་ཚུགས་གནང་བ་རེད། དེའི་སྐབས་སུ་ད་ལོ་རིམ་སོ་སོ་ལ་ཕེབས་རིན་མ་ཡོད་ཚད། ད་འདི་སློབ་དེབ་དེ་ཆ་ཚང་ང་ཚོ་ཡིན་ན་ཨིན་ཇི་ནང་དང་བྷ་ཡི་ལིན་གོལ་ཡོད་པ་དེ་སྐད་གཉིས་ལྡན་གྱི་ནང་ལ་བོད་པར་སྐྲུན་ཞུས་ཡོད་རེད། ཚུར་ཕྱོགས་ཐོག་ལག་པ་གཡོན་མ་ཕྱོགས་དང་ཨིན་ཇི་ཡིན་ཚུར་ཕྱོགས་ལག་པ་གཡས་ཕྱོགས་དེ་ལ་བོད་ཡིག་བྱས་ནས་ད་ཁོ་འདུག་ཕར་ཚུར་ཤན་སྦྱར་བྱས་ནས་འདུག་པར་སྐྲུན་ཞུས་པ་ཞུས་ཡོད་རེད། ལགས་འོང་ལགས་འོང་ད་དེ་ནས་གཅིག་གིས་ད་རང་གི་ལྷན་ཚོགས་འདིའི་ཐོག་ལ་ཕེབས་པའི་དགོན་སྡེ་དང་ཨན་ཤེས་ཡོན་བསྟི་གནས་འདྲ་མིན་ཁག་བདུན་ཙམ་ནས་ལོ་ཙཱ་བ་དང་རིག་གཞུང་དང་རིག་གནས་ལ་མཁས་པའི་སྐྱ་སེར་ཁྱོན་བསྡོམས་ནས་ཨན་གྲངས་བཅུ་གཉིས་ཙམ་གནས་འདི་རུ་ལྷན་ཞུགས་གནང་ཡོད་པ་འདྲ། བྱས་ཙང་ཁོ་རང་ཚོ་གིས་ད་ངོ་སྤྲོད་མདོར་བསྡུས་རེ་གནང་རོགས་གནང། ཨོ་ང་ཚོ་གཅིག་ད་ད་ལྟ་འདི་རང་ལ་འདུག་ས་གནས་ས་ཐོག་ལ་འདུག་ཕེབས་བསྡད་མཁན་གཅིག་ད་མི་བཅུ་གཉིས་ཆགས་བསྡད་ཀྱི་ཡོད། ཨ་ནི་དེའི་ནང་ལོ་ནས་ད་ང་ད།

ཨ་འདིའི་སྒང་ལ་ད་ལྟ་ང་ཚོ་ཨེ་མོ་རི་དང་ད་བོད་ཀྱི་ཚན་རིག་ལས་རིམ་གྱི་བརྒྱུད་ནས་ད་ལྟ་ཨེ་མོ་རི་མཐོ་སློབ་ལ་ལོ་གཉིས་ཀྱི་སློབ་ཚན་འགྲིམས་མྱོང་ནས་ད་ད་ལྟ་སུ་རྒྱ་གར་ལ་ཕེབས་དགོན་སྡེ་སོ་སོའི་ནང་ལོག་ལ་འདྲི་སྣང་བྱེད་མི་ཐུབ་ད་ལྟ་ང་ཚོ་དགེ་འདུན་པ་དགེ་རྒན་ལས་བྱ་བ་ཁོ་རང་ཚོས་ད་ལྟ་འདི་ནང་ལོག་ལ་མཉམ་ཞུགས་གནང་གི་ཡོད། དེ་ས་གནས་ས་ཐོག་ལ་མི་བཅུ་གཉིས་ཨ་འདི་ནས་ད་ང་ཚོ་ས་གནས་ལ་མིན་དྲ་ཐོག་ནས་ཡང་སོ་སོ་མཉམ་ཞུགས་གནང་མཁན་གྱི་ཁ་ཤས་ཤིག་ཡོད།
ལགས་འོང་ཨ་ནི་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ད་ལྷན་ཚོགས་ཐེངས་བཅོ་ལྔ་པ་དེའི་ཚེས་ཉི་ཤུ་རྩ་གཉིས་ནས་འགོ་འཛུགས་གནང་ནས་ཚེས་སུམ་ཅུ་བར་དུ་ད་ལྟ་ད་ལྷན་ཚོགས་གནང་དང་གནང་བཞིན་སུ་ཡིན་ཙང་ཨེ་ནི་ལྷན་ཚོགས་འདིའི་ཐོག་ནས་ཚན་རིག་གི་བརྡ་ཆད་གཅིག་པུ་གཏན་འབེབས་གནང་ཡ་ཡིན་པ་ཡིན་ནམ་ཡང་ན་གཅིག་གྲོས་གཞི་གཞན་པ་དེ་འདྲས་ཡོད་མེད་སྐོར་ངོ་སྤྲོད་ཞིག་གནང་རོགས་གནང། ད་ང་ཚོ་ད་ཐ་སྙད་གཏན་འབེབས་ཀྱི་ཚོགས་འདུ་རང་རེད་འདིའི་ནང་ལོ་ལ་ད་ང་ཚོ་ཐ་སྙད་གཏན་འབེབས་མ་ཟིན་པ་དེ་འདྲས་མང་པོ་ཞིག་ལྷག་བསྡད་ཡོད་པས་དེ་ཚོ་འདིར་ད་རིང་དེ་དག་ལ་མཉམ་དུ་འཁྱེར་ཡོང་བ་བྱས་ཨ་ནི་དེའི་སྒང་ལ་ཨ་ནི་ད་ལྟ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་ད་ཡང་ཐ་སྙད་མང་པོ་ཅིག་ད་ལྟར་དུ་ཐོན་ཡོང་གི་ཡོད་པ་ང་ཚོ་སློབ་དེབ་དང་ད་ལྟ་ལྟེ་གནས་ཁང་ནས་བསྡུ་རུབ་ཅིག་གནང་དུས་དེའི་ནང་ལོ་ནས་ཡང་ཐ་སྙད་གསར་བ་མང་པོ་ཞིག་འདུག་དེ་ཚོའི་ཐོག་ལ་ཡང་ང་ཚོ་ཉི་མ་གཅིག་གཉིས་ཤིག་དེ་འདྲའི་སྒང་ལ་དུས་ཚོད་བཏང་ནས་ཡང་བགྲོ་གླེང་བྱེད་ཡ་དང་ཡང་ཐ་སྙད་གཏན་འབེབས་གནང་ཡ་དེ་འདྲའི་སྒང་ལ་གོ་སྒྲིག་ཞུས་བཞག་ཡོད་རེད་ད་ང་ཚོ་ཉི་མ་གཅིག་གཉིས་ཞིག་ད་ལྟ་འདི་རང་གི་ཆེད་དུ་ལགས་འོང་ད་དེ་ནས་བཀའ་འདྲི་ཞུ་ཡ་ལ་ཨེ་ནི་ད་ལྟ་འཚོགས་བཞིན་པའི་ལྷན་ཚོགས་ཐོག་ནས་ཨེ་ནི་འདི་ལོ་ཚན་རིག་གི་ཚིག་འདི་དང་འདི་ཨེ་ནི་བོད་སྐད་ཐོག་ལ་བསྒྱུར་ཐབས་གནང་གི་ཡིན་ཞེས་པའི་ཨེ་ནི་གྲོས་གཞི་འདི་འདྲ་ཡོད་མེད་དང་ད་ག་ནང་བཞིན་ཅིག་དབྱིན་སྐད་ནས་བོད་སྐད་ཐོག་ལ་ཕབ་སྒྱུར་ཞུ་ཕྱོགས་རེད་གཏན་འབེབས་གནང་ཕྱོགས་འདི་འདྲའི་ཐོག་ལ་འགྲེལ་བརྗོད་བསྡུས་བསྡུས་གནང་རོགས་གནང། ལགས་འོང་ད་ང་ཚོ་དེ་ད་ལྟ་ཚོགས་འདུ་སྐོང་ཡས་དེ་གཙོ་བོ་དེ་རང་གི་ཆེད་ད་དཔེར་ན་ཤེས་ཤེས་ང་ཚོ་ད་ལྟ་དེབ་ཅིག་འདུག་བྱས་ནས་དེབ་ལབ་ན་ཡ་ད་ང་ཚོ་ཤོག་བུ་ཁ་ཤས་ཅིག་ད་ལྟ་ཡོད་པས་ཀྱིས། པར་ཀློག་བགྱིས་ཡོད་རེད་དེའི་ནང་ལོ་ལ་ད་རིང་གི་ཚོགས་འདུའི་ནང་ལོ་ལ་བགྲོ་གླེང་བྱེད་ཀྱི་ཐ་སྙད་དེ་ཚོ་ཚང་མ་འདུག་ས་བང་རིམ་བྱས་ནས་བསྒྲིགས་བཞག་ཡོད་རེད་པ། ང་ཚོ་ཐ་སྙད་དེ་ཚོ་རེ་རེ་རེ་མར་བྱས་ནས་གཅིག་སྒང་ལ་ཁོ་རང་དུས་ཚོད་མང་པོ་བཏང་གི་རེད་མཚམས་རེ་ང་ཚོ་ཐ་སྙད་གཅིག་ཁོ་རང་སྒང་ལ་དཔེ་ཆུ་ཚོད་དང་སྐར་མ་གི་མང་པོ་འགོར་ཡ་དེ་འདྲས་ཆགས་ཀྱི་ཡོད་རེད་ག་རེ་ཟེར་ལབ་ན་ང་ཚོ་ཐ་སྙད་དེ་བཟོས་པའི་སྐབས་སུ་ཐ་སྙད་འདི་ཨོ་དེ་འདྲས་ཅིག་རེད་འདུག་བསམ་ནས་ཁ་ཐུག་འདུག་འདི་མ་བྱེད་པ་བྱས། ཁོ་གི་ད་ཁོ་ཡོང་ཁུངས Origin དེ་ཚོ་རེད་འདི་གི་མཉམ་དུ་ཡང་འདི་གི་ཐ་སྙད་འདི་དང་འདྲ་བ་གི་རིགས་པ་དེ་ཡོད་ན་ཡང་རེད། ཡང་དེ་མ་ཡིན་པར་སྔོན་མ་བསྒྱུར་ཟིན་པ་དེ་འདྲ་ཡོད་ན་ཡང་རེད་ད་དེ་འདྲའི་མང་པོ་ཅིག་ལ་གཞི་བཅོལ་ནས་ཨ་ནི་ཁོ་ཐ་མ་འདི་ལ་གཏན་འབེབས་བྱེད་ཀྱི་འདུག་ཐབས་ཤེས་གནང་གི་ཡོད་རེད། ལྷག་པར་དུ་ད་ལྟ་རང་གཞུང། ཤེས་རིག་གི་མི་དང་རེ་ཚན་པ་ནས་དུ་ཐ་སྙད་གཏན་འབེབས་གནང་གི་ཡོད་རེད། དེ་ག་ནང་བཞིན་བོད་ཀྱི་དཔེ་མཛོད་ཁང་གི་ཚན་རིག་སྡེ་ཚན་ནས་དུ་ཐ་སྙད་ཡང་དུ་གཏན་འབེབས་གནང་གི་ཡོད་རེད། ཡང་ང་ཚོ་འདི་ཚོ་ནས་ད་ཁོག་བཟོས་ཚར་བ་རིགས་དང་འདི་ཚོ་ལ་ཡང་གཞི་བཅོལ་ནས་ཡང་ང་ཚོས་ཀྱི་ད་ནས་ད་ནས་བྱེད་ཀྱི་ཡོད་རེད།

རྒྱུན་གཏན་ལྟར་བེད་སྤྱོད་གཏང་དགོས་རྒྱུ་གལ་ཆེན་པོ་རུ་མཐོང་གི་འདུག་རང་བྱུང་ཤེས་རིག་ནས་ད་ལྟ་དུ་ཐ་སྙད་ཚན་པའི་དེ་ཚོ་སྤྱི་ཚོགས་དྲ་རྒྱ་ནང་ལ་མར་བཏོན་ནས་རེད། མི་མང་ལ་གོ་རྟོགས་སྤེལ་ན་དེ་ནི་གནང་འདི་དགོས་རོ། དེ་ལ་ན་ཞེན་འདུག་ད་ལྟ་དེ་ཆ་བཞག་ན་ཨེ་མ་འདི་ལྟར་ཚན་རིག་ལས་དོན་གྱི་ཆ་བཞག་ན་ང་རང་ཚོས་ཐ་སྙད་གཏན་འབེབས་གང་བྱས་པ་དེ

ལགས་སོ་ཐུགས་རྗེ་ཆེ་ན། ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དེ་གྲོགས་མོ་ལྷ་མོ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ཡོ་རོབ་ནང་གི་ཨོས་ཊི་རི་ཡའི་རྒྱལ་ས་ཝེ་ན་ཡི་གྲོང་ཁྱེར་ལྷན་ཁང་གི་གྲོས་ཚོགས་ནང་རྒྱ་ནག་གཞུང་གིས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བ་དང་བོད་ཕྲུག་རྣམས་གཏན་འཇགས་སློབ་གྲྭར་བཅུག་པའི་བྱ་སྤྱོད་ལ་སྐྱོན་བརྗོད་གྲོས་ཆོད་ཞིག་གཏན་འབེབས་གནང་བར་གྲོང་ཁྱེར་ཝེ་ན་གྱི The Voluntary Interest Group for Tibet འམ VTAG ཞེས་འབོད་པའི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ཚོགས་པས་དགའ་བསུའི་གསལ་བསྒྲགས་ཤིག་སྤེལ་འདུག་གསར་འགོད་གསལ་བསྒྲགས་དེའི་ནང་ཝེ་ན་གྲོང་ཁྱེར་ལྷན་ཁང་གི་གྲོས་ཚོགས་ཀྱིས། བོད་ནང་གི་བོད་མི་ཚོའི་འགྲོ་བ་མིའི་ཐོབ་ཐང་དང་བོད་མིའི་རིག་གཞུང་གི་ངོ་བོ་མི་ཉམས་རྒྱུན་འཛིན་ཆེད་དུ་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་རེས་གཟའ་མིག་དམར་ཉིན་གྱི་བཞག་པའི་བོད་དོན་རྒྱབ་སྐྱོར་གྲོས་ཆོད་ལ་དགའ་བསུ་ཡོད་ཅེས་གསུངས་འདུག། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རུ་སོག་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་ཅེཀ་སྤྱི་མཐུན་རྒྱལ་ཁབ་ནང་འཚོགས་པའི་ཆོས་ལུགས་རང་དབང་གི་རྒྱལ་སྤྱིའི་ཚོགས་འདུར་གདན་འདྲེན་ཞུས་ཡོད་པ་ལྟར་རིན་པོ་ཆེ་མཆོག་གིས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་ཉིན་ཚོགས་འདུ་དེའི་ཐོག་བོད་ལྟ་བུའི་ཨེ་ཤེ་ཡ་དང་རྒྱ་གར་ཧི་མ་ལ་ཡའི་རི་རྒྱུད་ཀྱི་ས་ཁུལ། བལ་ཡུལ། འབྲུག་སོག་པོ། ར་ཤི་ཡ་བཅས་ནི་ཨེ་ཤེ་ཡ་དང་འཛམ་གླིང་ཁྱོན་ཡོངས་ཀྱི་ཞི་བདེ་དང་བརྟན་ལྷིང་ལ་གལ་ཆེན་ཆགས་ཡོད་པ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ས་ཁུལ་ཞི་བདེ་དང་བརྟན་ལྷིང་ཡོང་བའི་དགོངས་གཞི་ལ་རྒྱལ་ཁབ་ཁག་ནས་རྒྱབ་སྐྱོར་གནང་དགོས་པ་གལ་འགངས་ཆེན་པོ་ཡིན་པའི་གསུང་བཤད་གནང་འདུག། ཉེ་ཆར་དབྱིན་ཡུལ་དུ་ཡོད་པའི The Faith and Belief Forum ཞེས་པའི་གཟེངས་རྟགས་ཚོགས་པས་རྒྱལ་ས་ལོན་ཌོན་ནང་དུ་ཡོད་པའི་སྨར་ཚང་བཀའ་བརྒྱུད་ཆོས་ཚོགས་ལ་ཆོས་ཚོགས་ཀྱིས་ཆོས་ཕྱོགས་ཀྱི་ཕན་ཐོགས་ཀྱི་ཞབས་འདེགས་བསྒྲུབས་པར་གཟེངས་རྟགས་ཤིག་གནང་ཡོད་པའི་སྐོར་ལ་སྨར་ཚང་བཀའ་བརྒྱུད་ཆོས་ཚོགས་ནས་གསལ་བསྒྲགས་ཤིག་སྤེལ་འདུག། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཆེས་མཐོའི་ལས་དོན་ལྷན་ཚོགས་ཀྱི་ཚོགས་གཙོ་གྲོས་ཚོགས་འོག་མའི་འཐུས་མི Chris Smith དང་ཟུང་འབྲེལ་ཚོགས་གཙོ་གྲོས་ཚོགས་གོང་མའི་འཐུས་མི Jeff Merkley མཆོག་གིས་མཚན་འཁོད་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་ཉིན་ཡོངས་ཁྱབ་གསལ་བསྒྲགས་སྤེལ་ཏེ། ཉེ་ལམ་ཨ་རིའི San Francisco རུ་འཚོགས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ཚོང་དོན་ལྷན་ཚོགས་སྐབས་སུ། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལས་འགུལ་བར་དམར་ཤོག་ཚོགས་པར་རྒྱབ་སྐྱོར་བྱེད་མཁན་གྱིས་ཉེས་རྡུང་བཏང་བའི་བརྙན་རིས་ཐོན་པའི་ཐད་ཐུགས་འཚབ་བྱུང་བ་གསུངས་འདུག།